ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ།
རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་པའི་ཚེས་ལྔ་དང། ཕྱི་ལོ་ཉིས་སྟོང་ཉིས་རྩ་གསུམ་ལོའི། ཕྱི་ཟླ་བཅུ་གཅིག་པའི་ཚེས་བཅོ་བརྒྱད། རེས་གཟའ་སྤེན་པའི་དགོང་དྲོའི་ལས་རིམ་དེ་འགོ་འཛུགས་ཞུ་གི་ཡིན། དེ་རིང་གི་ལས་རིམ་འདི་བཞིན་སྒྲོལ་མ་ལྷ་མོ་ལགས་ཀྱིས་བཀོད་སྒྲིག་གནང་བ་དང། ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་གཡུ་སྒྲོན་ལགས་དང་གུས་པ་ཚེ་དབང་དངོས་གྲུབ་བཅས་ང་ཚོ་ཐུན་མོང་ནས་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུ་བ་དང་སྦྲགས་དེ་རིང་གི་ལེ་ཚན་ཁག་གཤམ་ལ་རིམ་པས་ངོ་སྤྲོད་ཞུ་གི་ཡིན། ཐེངས་འདིའི་ལས་རིམ་ཁག་གི་ཐོག་མར་སྐྱབས་རྗེ་ཡོངས་འཛིན་གླིང་མཆོག་སྤྲུལ་རིན་པོ་ཆེ་མཆོག་གིས་ཝེད་ནམ་ཁུལ་དུ་ཆོས་ཕྱོགས་མཛད་འཕྲིན་སྐྱོང་བཞིན་པའི་སྐོར་སོགས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། མོན་གྱི་བླ་མ་ལྷ་རྒྱལ་རིན་པོ་ཆེ་མཆོག་དགའ་ལྡན་ཚོགས་ཆེན་དུ་ཚོགས་ཆེན་སྤྲུལ་སྐུའི་ཆོས་ཞུགས་གནང་བའི་སྐོར་སྙན་སྒྲོན་ཞུ་རྒྱུ་དང། རྒྱ་ནག་སྲིད་འཛིན་ཞི་ཅིན་ཕིང་ཨ་མི་རི་ཀའི San Francisco གྲོང་ཁྱེར་ནས་ཐོན་སྐབས་གྲོང་ཁྱེར་གནམ་ཐང་དུ་བོད་མི་ཚོས་ངོ་རྒོལ་སྐད་འབོད་བྱེད་མཁན་ཁྲོད་ངོ་རྒོལ་འཕྲེད་དར་འཕྱར་མཁན་འཆི་མེད་ལྷ་མོ་ལགས་ཀྱིས་རྒྱ་མིའི་ལས་འགུལ་བ་ཚོས་ཁོང་ཚོ་བཀག་སྡོམ་བྱས་པ་དང་ལས་འགུལ་ལ་བར་ཆད་གཏོང་ཐབས་བྱས་པའི་གནས་ཚུལ་ངོ་སྤྲོད་གནང་བའི་སྐོར་སྙན་སྒྲོན་ཞུ་རྒྱུ་དང། མཇུག་ཏུ་སྤྱི་ཟླ་དྲུག་པའི་ཚེས་བཞི་ཉིན་ཏེ་ས་ག་ཟླ་བའི་དུས་ཆེན་ཁྱད་པར་ཅན་སྐབས་བལ་ཡུལ་དུ་དགོངས་པ་རྫོགས་པའི་སྐྱབས་རྗེ་མཁན་ཆེན་ཁྲ་འགུ་རིན་པོ་ཆེའི་སྐུ་ཕྲེང་དགུ་པ་མཆོག་གི་སྐུ་ཚེའི་མཛད་རྣམ་སྐོར་བཀའ་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་བཅས་ལས་རིམ་ཁག་རིམ་པས་རྒྱང་སྲིང་ཞུ་གི་ཡིན། རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལས་རིམ་ཁག་རེད། སྐྱབས་རྗེ་ཡོངས་འཛིན་གླིང་མཆོག་སྤྲུལ་རིན་པོ་ཆེ་མཆོག་གིས་ཝེད་ནམ་ཁུལ་དུ་ཆོས་ཕྱོགས་ཀྱི་མཛད་འཕྲིན་སྐྱོང་བཞིན་ཡོད་པའི་སྐོར་ལ་བློ་བཟང་དགེ་ལེགས་ལགས་ཀྱིས་བཏང་གནང་བའི་ཞིབ་ཕྲའི་གནས་ཚུལ་དེ་སྙན་སྒྲོན་ཞུ་རྒྱུ་ཡིན། སྐྱབས་རྗེ་ཡོངས་འཛིན་གླིང་མཆོག་སྤྲུལ་རིན་པོ་ཆེ་མཆོག་ཉེ་ལམ་སྤྱི་ཟླ་བཅུ་གཅིག་ཤར་མ་ཐག་ཏུ་ཝེད་ནམ་ཁུལ་དུ་ཆིབས་བསྒྱུར་མཛད་དེ་ད་བར་ཡུལ་དེའི་ས་ཁུལ་ཆེ་ཁག་གསུམ་ནང་ཆོས་ཕྱོགས་ཀྱི་མཛད་འཕྲིན་མང་དག་ཅིག་བསྐྱངས་དང་སྐྱོང་མུས་ཡིན་པ་དང། ཐོག་མར་རྒྱལ་ཁབ་དེ་ཉིད་ཀྱི་གྲོང་ཁྱེར་ཧོ་ཅི་མིན་དུ་རྟེན་གཞི་བྱས་པའི་ལོ་ངོ་སྟོང་ཕྲག་གི་ལོ་རྒྱུས་ལྡན་པའི་ཤར་ལེའུ་པཱ་ཀོ་ཏ་དགོན་པའི་གཙུག་ལག་ཁང་དུ་ཆིབས་སྒྱུར་བསྐྱངས་ནས་དད་ལྡན་མི་མང་ཚོར་བཀའ་ཆོས་སྩལ་འདུག་པ་མ་ཟད་ཝེད་ནམ་དབུས་ནང་པའི་ལྷན་ཚོགས་ཀྱི་ཚོགས་གཙོ་བླ་ཆེན་ཐའེ་ཅི་ཐན་ནའོ་ལགས་དང་མཇལ་མོལ་གྱིས་ནང་བསྟན་སྤྱི་དང་ལྷག་དོན་དུ་གསང་སྔགས་རྡོ་རྗེ་ཐེག་པའི་སྐོར་ལ་བཀའ་བསྡུར་བྱུང་ཡོད་པར་རིན་པོ་ཆེ་མཆོག་གི་ཕྱག་མཛོད་བསྟན་འཛིན་མཁྱེན་བརྩེ་ལགས་ཀྱིས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། བྱུང་གནང་སོང་ཨ་ནེ་འདི་བླ་ཆེན་གྱིས་སྐྱབས་རྗེ་ལ། ཁོ་རང་དགོན་པར་གདན་ཞུ་གནང་བྱས་ཕེབས་བསུ་དང་ཨ་ནེ། ད་ལྟ་ཕ་གི། བེ་ཏི་ནམ་ལ་ཆིབས་བསྒྱུར་གནང་བ་དེ་ཐུགས་རྗེ་ཆེ་ཨ་ནེ་མ་འོངས་པ་ཡིན་ནའི་ད། ཡང་ནས་ཡང་དུ་ཨ་ནེ། བསྟན་པའི་བྱ་བ་དང། བསྟན་པ་སྤེལ་ཡག་གི་ཆེད་དུ་བློ་ཡོད་ཆིབས་བསྒྱུར་གནང་རོགས་གནང་སྙན་སེང་ཞུས་གནང་སོང། ཨ་ནེ་དེ་ནས་ད་ད་ལ། ཟེར་ས་ཁུལ་གཅིག་ལ་ཆིབས་བསྒྱུར་གནང་བ་རེད་དེ་ལ་བཙུན་དགོན་དང་དེ་འདྲའི། ཁག་ཁ་ཤས་ཅིག་ལ་ཆིབས་བསྒྱུར་དང་བཀའ་ཆོས་བཀའ་སློབ་ཨ་མི་མང་ལ་བཀའ་ཆོས་སོགས་བསྐྱངས་གནང་བ་རེད། ཐེངས་འདིར་སྐྱབས་རྗེ་ཡོངས་འཛིན་གླིང་མཆོག་སྤྲུལ་རིན་པོ་ཆེ་མཆོག་ཝེ་ཏི་ནམ་དུ་ཆིབས་བསྒྱུར་གནང་བ་འདི་ནི་ཁོང་གི་སྐུ་ཚེའི་ལོ་རྒྱུས་ནང་ཐེངས་དང་པོ་ཡིན་འདུག་པ་དང་སྤྱི་ཟླ་བཅུ་གཅིག་ཚེས་གསུམ་ནས་བརྒྱད་བར་ཝེ་ཏི་ནམ་ནང་པའི་མཐོ་སློབ་ཏུ་ཡུལ་དེའི་བླ་ཆེན་ཁག་དང་ཕན་ཚུན་མཇལ་འཕྲད་དང་གཙུག་ལག་ཁང་དང་དཔེ་མཛོད་ཁང་དེ་བཞིན་མཐོ་སློབ་ཀྱི་དགེ་འདུན་པ་དང་བཙུན་མ་བཅས་ལ་བཀའ་ཆོས་གནང་འདུག་པ་དང་སྤྱི་ཟླ་བཅུ་གཅིག་ཚེས་དགུ་ནས་བཅུ་གཅིག་བར་ཝེ་ཏི་ནམ་གྲོང་ཁྱེར་དཱ་ལད་དུ་གདན་ཞུས་ལྟར་རིན་པོ་ཆེ་མཆོག་གིས་ས་གནས་དེ་ཡི་དགོན་པ་ཁག་དང་དད་ལྡན་སེར་སྐྱ་ཕོ་མོ་རྣམས་ལ་བཀའ་དབང་དང་བཀའ་ཆོས་སྩལ་འདུག་པ་དང། ཡང་སྤྱི་ཟླ་བཅུ་གཅིག་ཚེས་བཅུ་གཉིས་ནས་ཚེས་བཅུ་གསུམ་བར་ཝེ་ཏི་ནམ་གྲོང་ཁྱེར་ཧ་ནུ་ཡི་དུ་ཆིབས་བསྒྱུར་གྱིས་ཁུལ་དེར་ཆགས་པའི་ཕུག་དགོན་པར་གནས་གཟིགས་དང་སེར་སྐྱ་ཕོ་མོ་རྣམས་ལ་བཀའ་ཆོས་སྩལ་འདུག་སྐྱབས་རྗེ་ཡོངས་འཛིན་གླིང་མཆོག་སྤྲུལ་རིན་པོ་ཆེ་མཆོག་གི་ངོ་དེབ་དྲ་ལམ་ཐོག་ཁོང་གི་ཝེ་ཏི་ནམ་ཁུལ་གྱི་མཛད་འཕྲིན་དང་འབྲེལ་བའི་སྐོར་པར་རིས་དང་བརྙན་ཐུང་སོགས་འགྲེམས་སྤེལ་གནང་བའི་ནང། ཝེ་ཏི་ནམ་གྱི་དད་ལྡན་སེར་སྐྱ་ཕོ་མོ་སྟོང་ཕྲག་མང་པོ་ཡིས་དགའ་དད་སྤྲོ་གསུམ་གྱི་སྒོ་ནས་ཕེབས་བསུ་གཟབ་རྒྱས་ཞུས་འདུག།

དེ་སྔོན་ཕྱི་ཟླ་བདུན་པ་ནས་དགུ་པའི་བར་སིང་ཀ་པུར་དང་ཨུ་རུ་སུ། དེ་བཞིན་སོག་པོ་བཅས་ཀྱི་ནང་ཆོས་ཕྱོགས་ཀྱི་མཛད་འཕྲིན་མང་དག་ཅིག་བསྐྱངས་ཡོད་པ་རེད་ཞུ་མཁན་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།
རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས་མོན་གྱི་བླ་མ་ལྷ་རྒྱལ་རིན་པོ་ཆེ་མཆོག་དགའ་ལྡན་ཚོགས་ཆེན་དུ། ཚོགས་ཆེན་སྤྲུལ་སྐུའི་ཆོས་ཞུགས་གནང་ཡོད་པའི་སྐོར་ལ། རྒྱ་གར་ལྷོ་ཕྱོགས་ནས་འདི་གའི་གསར་འགོད་པ་པད་མ་དངོས་གྲུབ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང།
མོན་གྱི་བླ་མ་ལྷ་རྒྱལ་རིན་པོ་ཆེ་མཆོག་དགའ་ལྡན་ཚོགས་ཆེན་དུ་ཚོགས་ཆེན་སྤྲུལ་སྐུའི་ཆོས་ཞུགས་གནང་བ་མ་ཟད། དགའ་ལྡན་བྱང་རྩེ་གྲྭ་ཚང་དུའང་ཆོས་ཞུགས་གནང་བ་སོགས་དང་འབྲེལ་ནས། ཁོང་གིས་མ་འོངས་ཤར་མོན་ནས་ནུབ་ལ་དྭགས་བར། ནང་བསྟན་འཛིན་སྐྱོང་གནང་རྒྱུ་ཡིན་སྐོར་གོང་ས་མཆོག་གིས་བཀའ་སློབ་གནང་བ་སོགས་ཀྱི་གནས་ཚུལ་ཞིག་ཡོད། ཟླ་བ་འདིའི་ཕྱི་ཚེས་བཅོ་ལྔ་ཉིན་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ངོས་འཛིན་གནང་བའི།

སྐབས་དེར་མཛད་སྒོའི་ཐོག་རྒྱ་གར་ཨ་རུ་ན་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་པད་མ་མཁའ་འགྲོ་ལགས་ནས་ལྷ་རྒྱལ་རིན་པོ་ཆེ་སྐུ་ཕྲེང་དགུ་པ་མཆོག་དགོངས་པ་རྫོགས་པའི་རྗེས། མོན་ཁུལ་གྱི་མི་དམངས་རྣམས་སེམས་སྡུག་ཆེན་པོ་བྱུང་ཡང། སྟོན་པའི་བཀའ་དྲིན་ལ་བརྟེན་ནས་ལོ་གཉིས་ཀྱི་རྗེས་སུ་རིན་པོ་ཆེ་མཆོག་གི་ཡང་སྲིད། ལ་དྭགས་སུ་འཁྲུངས་ཤིང་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དྲིན་ལ་བརྟེན་ནས། ཁོང་གི་ཡང་སྲིད་འཚོལ་ཞིབ་བྱ་རྒྱུར་དཀའ་ངལ་གང་ཡང་མ་བྱུང་བ་སོགས་འགྲེལ་བརྗོད་དང་འབྲེལ་གསུང་དོན་ལ།

ལྷ་རྒྱལ་རིན་པོ་ཆེ་མཆོག་གི་ཡང་སྲིད་སྐུ་འཁྲུངས་པ་བཞིན་པའི་འགྲེལ་བརྗོད་གནང་སོང། ཡང་དགའ་ལྡན་བྱང་རྩེ་གྲྭ་ཚང་གི་མཁན་རིན་པོ་ཆེ་བློ་བཟང་བསྟན་པ་མཆོག་གིས་གསུང་ཡག་ལ། འགྲོ་ལ་ཕན་བདེ་མ་ལུས་པ་འབྱུང་བའི་གནས་སངས་རྒྱས་ཀྱི་བསྟན་པ་དང་བསྟན་པ་དེ་འཛིན་གྱི་སྐྱེས་བུ་དམ་པ་རྣམས་ལ་རག་ལུས་ཡོད་དུས། ཕྱི་ལོ་ཉིས་སྟོང་བཅུ་བདུན་ལོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ནས་ལྷ་རྒྱལ་རིན་པོ་ཆེ་མཆོག་གི་དབུ་སྐྲ་གཙུག་ཕུད་བཞེས་གནང་བའི་སྐབས་སུ་ལུང་བསྟན་གྱི་ཚུལ་དུ། མ་འོངས་པར་ཤར་མོན་ནས་ནུབ་ལ་དྭགས་བར་སྤྲུལ་སྐུ་ཁོང་རྣམ་པས་བསྟན་པ་འཛིན་རྒྱུ་ཡིན་པའི་བཀའ་གནང་བ་ལྟར། དེ་བས་ཚང་མས་དེའི་ཐོག་ཐུགས་སྨོན་གནང་བའི་གཞེན་སྐུལ་གནང་ཡོད་པ་རེད། གོང་ས་མཆོག་གིས་དེ་དུས་ལ་ལུང་བསྟན་གྱི་ཚུལ་དུ། མ་འོངས་པར་ཁོང་ཚོ་སྤྲུལ་སྐུ་ཁོ་རང་ཚོའི་གི་ལོ་བཅོ་ལྔ་དང་ལོ་བཅུ་དང་ལོ་བཅོ་ལྔ་གི་རྗེས་ལ་ཤར་མོན་ནས་ནུབ་ལ་དྭགས་ཀྱི་བར་དུ་སངས་རྒྱས་ཀྱི་བསྟན་པ་དེ་ཁོ་རང་ཚོས་ཀྱི་འཛིན་གྱི་རེད་ད་ཟེར་ནས་ཨོ་དེ་ཞེས་དྲང་པོ་བྱས་ནས་གོང་ས་མཆོག་གིས་ཐུགས་གཟིགས་གསུངས་སོང། དེ་བཞིན་ཡང་སྐུ་བཅར་རྣམ་རྒྱལ་གྲྭ་ཚང་གི་མཁན་པོ་ཁྲོམ་ཐོག་རིན་པོ་ཆེ་མཆོག་ལ་གོང་ས་སྐྱབས་མགོན་ཆེན་པོ་མཆོག་ནས་ལྷ་རྒྱལ་རིན་པོ་ཆེ་མཆོག་རྣམ་རྒྱལ་གྲྭ་ཚང་དུ་བདག་ཉར་གྱིས་བསླབ་པ་སློབ་གཉེར་གྱི་ཐོག་ཐུགས་ཁུར་བཞེས་དགོས་པའི་ལམ་སྟོན་གནང་བ་གཞི་བཟུང་གིས་ད་བར་འདས་པའི་ལོ་ངོ་དྲུག་གི་རིང་ཁོང་ནས་གང་ལེགས་གནང་ཡོད་པ་མ་ཟད་ད་དུང་མུ་མཐུད་གནང་འཆར་ཡོད་པ་གསུངས་གནང་སོང།
དེ་འདྲ་ཡིན་ཙང་ད་རྒྱལ་བ་རིན་པོ་ཆེས་བཀའ་ཕེབས་པ་གཞི་བཟུང་གིས

ད་ལྟ་བར་དུ་ཞུས་བཞག་ཡོད་མ་འོངས་པ་ཡིན་ན་ཡང་རྒྱལ་བ་རིན་པོ་ཆེས་བཀའ་གནང་ཚར་ཡིན་ཙང་གང་ཐུབ་ཅི་ཐུབ་ཡོད་ཞུས་ཆོག་ཅེས། དེ་བཞིན་ཡང་ལྷ་རྒྱལ་རིན་པོ་ཆེ་མཆོག་གི་ཡང་སྲིད་ངོས་འཛིན་ཞུ་རྒྱུར་ཐུགས་ཁུར་གང་བཞེས་གནང་མཁན། དགའ་ལྡན་བྱང་རྩེ་གྲྭ་ཚང་གི་ཐུབ་བསྟན་ཡར་འཕེལ་རིན་པོ་ཆེ་མཆོག་གིས་གསུངས་ཡག་ལ། ལྷ་རྒྱལ་རིན་པོ་ཆེ་མཆོག་ལ་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གཟིགས་པ་རྒྱ་ཆེན་ཡོད་པ་ནང་བཞིན་གྱི། ཁོ་རྣམ་པས་ཀྱང་དེ་ལྟར་ཐུགས་རེ་གནང་བཞིན་པ་གསུངས་གནང་བྱུང། གོང་ས་སྐྱབས་མགོན་ཆེན་པོས་དུས་ནས་དུས་སུ་ཨེ་ནི་ལྷ་རྒྱལ་རིན་པོ་ཆེ་ལ་ཡང་གཟིགས་པ། ག་འདྲས་ཤིག་ཡོད་མེད་ཨེ་ནི་ཅིག་གསུང་བརྗོད་ཡག་དང། དེ་པར་ཕེབས་པའི་སྐབས་ལ་ཡང་རྣམ་པ་ཚོ་ཆ་ཚང་གིས་གཟིགས་ཏེ་ཡོད་རེད་ཨེ་དེ་འདྲས་ཡིན་ཙང། ཅིག་མི་རིགས་ཀྱི་ནང་པ་ཕན་ཚུན་མཐུན་ལམ་ཡོང་ཡག་དང་ད་ག་ནང་བཞིན་གྱི

མོན་ཡུལ་དུ་རྒྱལ་པོ་ཀ་ལ་དབང་པོའི་བཙུན་མོ་འགྲོ་བ་བཟང་པོ་གཉིས་ཀྱི་སྲས། ལྷ་སྲས་ཀུན་ཏུ་བཟང་པོའི་ཡང་སྲིད་དུ་ངོས་འཛིན་བྱས་པ་ནས་བཟུང། ད་བར་སྐུ་འཕྲེང་བཅུ་བྱུང་ཡོད་པའི་ཁྲོད། ལྷ་རྒྱལ་རིན་པོ་ཆེ་སྐུ་འཕྲེང་དགུ་པ་ཐུབ་བསྟན་འཇིགས་མེད་རིན་པོ་ཆེ་མཆོག། མོན་ཁུལ་གྱི་མི་དམངས་རྣམས་ལ་ཕན་ཐོགས་རྒྱ་ཆེ་བསྒྲུབས་ཡོད་པ་མ་ཟད། མོན་ཁུལ་ནས་དགའ་ལྡན་བྱང་རྩེ་གྲྭ་ཚང་དུ་གྲྭ་རྒྱུན་གཏོང་གནང་མཛད་པ་སོགས་མཛད་འཕྲིན་རྒྱ་ཆེ་བསྐྱངས་པའི་མཐར་ཁོང་ཕྱི་ལོ་ཉིས་སྟོང་བཅུ་གསུམ་ལོའི་ཟླ་བ་བཅུ་གཅིག་པའི། ཚེས་ཉི་ཤུ་རྩ་དགུ་ཉིན་དགུང་ལོ་དྲུག་ཅུ་རེ་བརྒྱད་པའི་ཐོག་དགོངས་པ་རྫོགས་པའི་རྗེས་ཁོང་གི་སློབ་ཚོགས་གདུལ་བྱ་རྣམས་ཀྱིས་རེ་འདུན་བཏོན་པ་ལྟར། དགའ་ལྡན་བྱང་རྩེ་གྲྭ་ཚང་གི་ཐུབ་བསྟན་ཡར་འཕེལ་རིན་པོ་ཆེ་མཆོག་ནས། ལྷ་རྒྱལ་རིན་པོ་ཆེ་མཆོག་གི་ཡང་སྲིད་རྩད་གཅོད་ཀྱི་ཐུགས་ཁུར་གང་བཞེས་ཀྱི་འོག་ཕྱི་ལོ་ཉིས་སྟོང་བཅོ་ལྔ་ལོའི་ཟླ་བ་གསུམ་པའི་ཚེས་ཉི་ཤུ་རྩ་བདུན་ཉིན། ལ་དྭགས་སུ་འཁྲུངས་པའི་ཁྱེའུ་བསྟན་འཛིན་དབང་ཆེན་ལགས་སུ། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས་ཡ་མཚན་རྨད་བྱུང་གི་རྟགས་དང་མཚན་མ། དུ་མ་གཟིགས་པ་སོགས་ལ་བརྟེན་ནས་མགོན་པོ་གང་ཉིད་ནས་ཕྱི་ལོ་ཉིས་སྟོང་བཅུ་བདུན་ལོའི་ཟླ་བ་བརྒྱད་པའི་ཚེས་གཅིག་ཉིན་ཁྱེའུ་དེ་ལྷ་རྒྱལ་རིན་པོ་ཆེ་སྐུ་འཕྲེང་དགུ་པའི་ཡང་སྲིད་དུ། ངོས་འཛིན་ཕྱག་བསྟར་བཀའ་ཡིག་ཕེབས་པའི་རྗེས་ཕྱི་ལོ་ཉིས་སྟོང་བཅུ་བདུན་ལོའི་ཟླ་བ་བཅུ་གཅིག་པའི་ཚེས་གཅིག་ཉིན་དབུ་སྐྲ་གཙུག་ཕུད་བཞེས་གནང་ཞིང། སྐུ་བཅར་རྣམ་རྒྱལ་གྲྭ་ཚང་དུ་ཡང་སྲིད་རིན་པོ་ཆེ་མཆོག་ནས་ཐུན་མོང་རིག་གནས་དང། ནང་དོན་རིག་པའི་གཞུང་ལུགས་ཁག་ལ་ལོ་ངོ་དྲུག་གི་རིང་སློབ་གཉེར་གནང་བའི་རྗེས་བྱང་རྩེ་གྲྭ་ཚང་གི་བྲག་ཉི་ཁང་ཚན་དང། དེ་བཞིན་གྲྭ་ཚང་དང་བླ་སྤྱི་བཅས་རིམ་པས་བརྒྱུད་དེ་གསོལ་འདེབས་ཞུས་པ་ལྟར། ཕྱི་ལོ་ཉིས་སྟོང་བཅུ་དགུ་ལོར་རིན་པོ་ཆེ་མཆོག་ལ་དགའ་ལྡན་ཚོགས་ཆེན་གྱི་སྤྲུལ་སྐུའི་མཚན་གནས་གནང་སྟེ། འདི་ཚེས་བཅོ་ལྔ་ཉིན་དགའ་ལྡན་ཚོགས་ཆེན་དུ་ཚོགས་ཆེན་སྤྲུལ་སྐུའི་ཆོས་ཞུགས་དང། དགའ་ལྡན་བྱང་རྩེ་གྲྭ་ཚང་དུ་ཆོས་ཞུགས་གནང་ཡོད་པ་རེད། རྒྱ་གར་ལྷོ་ཕྱོགས་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པདྨ་དངོས་གྲུབ་སྤེལ། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་གསན་རོགས་གནང། ཨ་མི་རི་ཀའི་ཚོང་པའི་ལྷན་ཚོགས་ཀྱི་སྒྲིག་འཛུགས་ཀྱིས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ལ་དགའ་བསུའི་ཐལ་སྒྲ་སྒྲོག་པར་ཨ་མི་རི་ཀའི་རྒྱལ་སྤྱིའི་ཆོས་དད་ལྷན་ཚོགས་ཀྱིས་སྐྱོན་བརྗོད་གནང་བཞག་དེ་ཡང་ཨ་མི་རི་ཀའི་རྒྱལ་སྤྱིའི་ཆོས་དད་ལྷན་ཚོགས་ཀྱིས་གསར་འགོད་གསལ་བསྒྲགས་ཤིག་སྤེལ་བའི་ནང། རྒྱ་ནག་གཞུང་གིས་ཤིན་ཅང་ནང་ཨུ་གུར་ཁ་ཆེའི་མི་རིགས་ཀྱི་ཐོག་མི་སྤྱོད་ལས་འདས་པའི་མི་རིགས་རྩ་མེད་བཟོ་བའི་སྲིད་ཇུས་འཛིན་བཞིན་འདུག་ཨ་རིའི་ཚོང་ལས་ཚོགས་པས་མུ་མཐུད་ནས་རྒྱ་ནག་དང་ལྷན་དུ་ཚོང་འབྲེལ་བྱ་བཞིན་པར་ངོ་རྒོལ་མཐའ་གཅིག་ཏུ་གནང་བཞག། དེ་ཡང་རྒྱལ་སྤྱིའི་ཆོས་དད་ལྷན་ཁང་གིས། རྒྱ་ནག་གིས་ཤིན་ཅང་ནང་ལ་ཁ་ཆེའི་གྲངས་ཉུང་མི་རིགས་ཁྱོན་ཆེ་འཛིན་བཟུང་བཀག་ཉར་བྱེད་བཞིན་པ་དང་ངལ་རྩོལ་བཙན་སྐུལ་བྱེད་བཞིན་པ། བུད་མེད་ལ་བཙན་གཡེམ་བྱེད་བཞིན་པ། དེ་བཞིན། རང་གི་ཐུན་མོང་མ་ཡིན་པའི། རིག་གཞུང་དང་ཆོས་དད་རང་དབང་ལ་རྡོག་རོལ་གཏོང་བཞིན་པ་སོགས་གསུངས་པའི་ཐོག་རྒྱ་ནག་གིས་ཨུ་གུར་ཙམ་མིན་པར་རྒྱ་ནག་ནང། གསང་བའི་ཐོག་ནས་ཆོས་བྱེད་མཁན། ཡེ་ཤུའི་གནམ་བདག་ཆོས་ལུགས་ཀྱི་རྗེས་འབྲང་པ་དང། དེ་བཞིན་ཡེ་ཤུའི་ཆོས་ལུགས་གསར་པའི་ལྷ་ཁང། ཕ་ལུང་ཀོང་ཉམས་ལེན་བྱེད་མཁན་སོགས་གྲངས་ཉུང་མི་རིགས་མང་པོའི་ཆོས་དད་རང་དབང་ལ་རྡོག་རོལ་གཏོང་བཞིན་པའི་སྐྱོན་བརྗོད་གནང་བཞག་དེ་བཞིན་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཚོགས་ཀྱིས་སྤེལ་བའི་གསལ་བསྒྲགས་དེའི་ནང། ཨ་རིའི་ཚོང་པའི་ལྷན་ཚོགས་ཀྱིས། རྒྱ་ནག་ནང་ཁྲིམས་འགལ་དང་རྒྱལ་སྤྱིའི་ཁྲིམས་ལུགས་སོགས་ལ་རྩིས་མེད་རྡོག་རོལ་གཏོང་བཞིན་པ་དང། ཡ་ང་སྙིང་རྗེ་མེད་པར་གྲངས་ཉུང་མི་རིགས་ཀྱི་རང་གི་ཐུན་མོང་མ་ཡིན་པའི་ཆོས་དད་རང་དབང་ལ་ལམ་ལུགས་ལྡན་པའི་ཐོག་ནས་རྡོག་རོལ་གཏོང་མཁན་རྒྱ་ནག་དམར་པོའི་གཞུང་དང་ལྷན་ཚོང་འབྲེལ་བྱ་མི་ཉན་ཞེས་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཚོགས་ཀྱི་འགན་འཛིན་ལྷན་ཚོགས་ཀྱི་ཚོགས་མི་ནན་སི་ཀྲུག་གེར་ལགས་ཀྱིས་གསུངས་བཞག་དེ་བཞིན་ཨ་མི་རི་ཀའི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཁང་གིས་རྒྱ་ནག་དང་མཉམ་ཚོང་འབྲེལ་གོང་འཕེལ་གཏོང་ཐབས་སུ་ཞུ་གཏུག་བྱ་མཁན་ཨ་མི་རི་ཀའི་ཚོང་འབྲེལ་ལས་ཁང་དང་གྲོས་ཚོགས་ཀྱི་འཐུས་མི་ཟུར་པ་སོགས་ལའང་སྐྱོན་བརྗོད་གནང་བའི་ཐོག་སྲིད་འཛིན་ཇོ་བྷའི་ཏན་མཆོག་དང་ཨ་མི་རི་ཀའི་གྲོས་ཚོགས་ཀྱི་ངོས་ནས་རྒྱ་ནག་གི་ཁེ་ཕན་གཙོ་བཟུང་བྱ་མཁན་ཨ་མི་རི་ཀའི་ཚོང་ལས་ཚོགས་པ་དེ་ཚོར་བཀག་འགོག་གནང་དགོས་པ་རེད་ཅེས་གསུངས་བཞག།
རིང་མིན་ཕྱི་ཟླ་དང་པོའི་ནང་ཐེ་ཝན་གྱི་སྲིད་འཛིན་འོས་བསྡུ་ནང་ཞུགས་མཁན་ཐེ་ཝན་གྱི་ཕྱོགས་འགལ་ཆབ་སྲིད་ཚོགས་པ་ཚོའི་ཐུན་མོང་གི་སྲིད་འཛིན་གྱི་འོས་མི་མོས་མཐུན་བྱུང་མེད་པ་རེད། དེ་ཡང་ད་ལྟའི་ཐེ་ཝན་གཞུང་འཛིན་དམངས་གཙོ་ཡར་རྒྱས་ཚོགས་པའི་ཁ་གཏད་ཕྱོགས་འགལ་ཆབ་སྲིད་ཚོགས་པ་གཙོ་བོ་གཉིས་པོ་སྟེ་ཐའེ་ཝན་རྒྱལ་ཡོངས་ཆབ་སྲིད་ཚོགས་པ་དང་ཐའེ་ཝན་མི་མང་གི་ཚོགས་པ་ཞེས་པ་གཉིས་པོས་གཟའ་སྤེན་པའི་ཉིན་གསར་འགོད་ལྷན་ཚོགས་ཐོག་ལ་ཁོང་ཚོའི་སྲིད་འཛིན་གྱི་འོས་མིའི་ཐད་གསལ་སྟོན་བྱེད་ཀྱི་རེ་བ་བྱས་པ་ལས་ལྡོག་སྟེ། ཁོང་ཚོ་ཚོགས་པ་ཁག་གཉིས་པོར་ཐུན་མོང་གི་སྲིད་འཛིན་གྱི་འོས་མི་མོས་མཐུན་མ་བྱུང་བའི་རྐྱེན་གྱིས་བསྐྱར་དུ་གོ་བསྡུར་བྱ་དགོས་ཀྱི་ཡོད་པའི་སྐོར་གསལ་བསྒྲགས་བྱས་ཡོད་པ་རེད། ད་རེས་ཆབ་སྲིད་ཚོགས་པ་ཆེ་ཁག་གཉིས་ཀྱི་སྲིད་འཛིན་འོས་མི་ཐུན་མོང་གི་མོས་མཐུན་མ་བྱུང་བ་དེ་ཡིས་སྲིད་འཛིན་གྱི་འོས་མི་ནང་བཞེངས་མཁན་ཐེ་ཝན་དམངས་གཙོ་ཡར་རྒྱས་ཚོགས་པ་ནས་ཡིན་པའི་ད་ལྟའི་ཐེ་ཝན་གྱི་སྲིད་འཛིན་སྐུ་གཞོན་སྐུ་ཞབས་ཝི་ལི་ཡམ་ལའེ་མཆོག། སྲིད་འཛིན་གྱི་འོས་མིའི་འགྲན་བསྡུར་ནང་གཙོ་བོ་ཆགས་ཀྱི་ཡོད་པ་དང་ཁོང་ནི་ད་ལྟའི་ཐེ་ཝན་གྱི་སྲིད་འཛིན་ལྕམ་ཚའེ་ཡེ་ཝན་མཆོག་གི་རྒྱུན་འཛིན་པ་ཆགས་རྒྱུའི་ཐུགས་རེ་གནང་གི་ཡོད་པ་རེད། ལྕམ་ཚའེ་ཡེ་ཝན་མཆོག་གིས་ཐེ་ཝན་གྱི་སྲིད་འཛིན་གྱི་མཛད་ཁུར་དུས་ཡུན་གཉིས་བཞེས་ཏེ་ལོ་བརྒྱད་ཕྱིན་པའི་རྗེས་སྲིད་འཛིན་དུ་བསྐྱར་དུ་བཞེངས་ཆོག་གི་མེད་པ་རེད། ཐེ་ཝན་གྱི་སྲིད་འཛིན་འོས་བསྡུའི་ནང་ཉེན་ཁ་ཞིག་ནི་ཐེ་ཝན་དང་རྒྱ་ནག་གི་འབྲེལ་ལམ་དེ་ཡིན་ཞིང་ཐེ་ཝན་དམངས་གཙོ་ཡར་རྒྱས་ཚོགས་པས་ཐེ་ཝན་རང་ཉིད་ཀྱི་སྟངས་འཛིན་འོག་ཏུ་གནས་དགོས་པ་དང་ཐེ་ཝན་དང་ཨ་མི་རི་ཀ་དང་མཉམ་དུ་གནས་དགོས་པ། ཐེ་ཝན་རང་ཉིད་ཀྱི་ཁྲིམས་ལུགས་ཀྱི་ཁྱབ་ཁོངས་ནས་ཐེ་ཝན་རང་སྲུང་ལ་མཁོ་བའི་གོ་མཚོན་མཁོ་སྤྲོད་བྱ་དགོས་པའི་སྐོར་གསུང་གི་ཡོད་པ་རེད།
ཐའེ་ཝན་གྱི་སྐུ་ཚབ་ནས་ད་ལན་ཨ་མི་རི་ཀའི་ནང་ཨེ་ཤེ་ཡ་དང་ཞི་བདེ་རྒྱ་མཚོའི་དཔལ་འབྱོར་མཉམ་ལས་ལྷན་ཚོགས་ཀྱི་ཞོར་དུ། ཨ་མི་རི་ཀའི་སྲིད་འཛིན་ཇོ་བྷ་ཏན་མཆོག་དང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་རྣམ་གཉིས་མཇལ་འཕྲད་གྲོས་མོལ་གནང་བ་དེས་ཐའེ་ཝན་གྱི་དངངས་འཚབ་ཆུང་དུ་འགྲོ་བའི་རེ་བ་ཡོད་ཅེས་གསུངས་བཞག་དེ་ཡང་ཨེ་པི་གསར་ལས་ཁང་གིས་གནས་ཚུལ་སྤེལ་བའི་ནང། ཨ་མི་རི་ཀའི་སན་ཕརན་སིས་ཀོ་ནང་ཨེ་ཤེ་ཡ་དང་ཞི་བདེ་རྒྱ་མཚོའི་མངའ་ཁུལ་གྱི་དབུ་ཁྲིད་རྣམས་ཀྱི་ལྷན་ཚོགས་སྐབས་དགུང་ལོ་དགུ་བཅུ་གོ་གཉིས་ལ་སོན་པ་ཐའེ་ཝན་གྱི་སྐུ་ཚབ་ཚོང་པ་མོ་རིས་ཆང་ལགས་ཀྱིས། ཁ་སང་རེས་གཟའ་པ་སངས་ཉིན་རྒྱ་ནག་དང་ཨ་མི་རི་ཀའི་སྲིད་འཛིན་རྣམ་གཉིས་ཟུར་མཇལ་གནང་ཐུབ་པ་དེས། རྒྱལ་སྤྱིའི་སྟོབས་ཆེན་རྒྱལ་ཁབ་གཉིས་ཀྱི་དབར་དང་དེ་བཞིན་མངའ་ཁུལ་གྱི་དངངས་འཚབ་ནང་ཆུང་དུ་འགྲོ་བའི་རེ་བ་ཡོད་ཅེས་གསུངས་བཞག་ཡང་ཆང་ལགས་ཀྱིས། མངའ་ཁུལ་ནང་ཞི་བདེ་མེད་པ་ཡིན་ན་དགོས་མཁོ་རྣམས་ཕར་ཚུར་མཁོ་སྤྲོད་བྱ་རྒྱུ་འགོ་འཛུགས་བྱ་རྒྱུ་ཁག་པོ་ཡིན་པ་དང། སྲིད་འཛིན Biden དང་ཞི་ཅིན་ཕིང་རྣམ་གཉིས་ཀྱིས་ཡུལ་གྲུ་གཉིས་ཀྱི་དབུ་ཁྲིད་དང་དམག་མིའི་ཆེས་མཐོའི་དཔོན་རིགས་དབར་ཐད་ཀར་འབྲེལ་ལམ་བསྐྱར་གསོ་བྱ་རྒྱུར་མོས་མཐུན་གནང་བ་དེ་ནི་བཟང་ཕྱོགས་ཀྱི་འགྱུར་བ་ཞིག་ཡིན་པ་དང། དེས་རྒྱ་ནག་དང་ཨ་མི་རི་ཀའི་དབར་དངངས་འཚབ་ཆུང་དུ་འགྲོ་རྒྱུར་ཕན་ཐོགས་ཡོང་ངེས་རེད་ལ་ཐེ་ཝན་གྱི་ཞི་བདེ་ལྷིང་འཇགས་ལའང་ཕན་ཐོགས་ཡོང་ངེས་རེད་ཅེས་གསུངས་བཞག། མི་འབོར་ས་ཡ་ཉི་ཤུ་རྩ་གསུམ་ཙམ་ཡོད་པའི་ཐེ་ཝན་ནི་ཨ་མི་རི་ཀ་དང་རྒྱ་ནག་གི་འབྲེལ་ལམ་ཐོག་ཚེར་མ་ལྟ་བུའི་གནད་དོན་ཞིག་ཡིན་པ་རེད། ཉེ་བའི་ལོ་ཤས་ནང། རྒྱ་ནག་གིས་ཐེ་ཝན་གྱི་ཐོག་ལ་དྲག་པོའི་དམག་དོན་འཐབ་ཇུས་ཀྱི་ཐོག་ནས་གནོན་ཤུགས་སྤྲོད་ཐབས་བྱས་ཡོད་པ་རེད་ལ། རྒྱུན་དུ་ཐེ་ཝན་ནི་རྒྱ་ནག་གི་ཆ་ཤས་ཤིག་ཡིན་ལུགས་བཤད་བཞིན་པ་རེད། ཨ་མི་རི་ཀས་ཐེ་ཝན་གྱི་བདེ་སྲུང་སྲུང་སྐྱོབ་བྱ་བཞིན་པའི་ཐོག་གལ་སྲིད་རྒྱ་ནག་གིས་ཐེ་ཝན་ཐོག་བཙན་རྒོལ་བྱས་པ་ཡིན་ན་ཨ་མི་རི་ཀས་ཐེ་ཝན་ལ་རྒྱབ་སྐྱོར་བྱེད་རྒྱུའི་སྲིད་ཇུས་འཛིན་བཞིན་པ་རེད། ད་ལན་ཨ་མི་རི་ཀའི་ནང་ལ་རྒྱ་ནག་དང་ཨ་མི་རི་ཀའི་སྲིད་འཛིན་རྣམ་གཉིས་ཆུ་ཚོད་བཞི་ཙམ་རིང་ཟུར་མཇལ་གནང་བའི་སྐབས་ཞི་ཅིན་ཕིང་གིས་ཨ་མི་རི་ཀའི་སྲིད་འཛིན་ཇོ་བྷ་ཏན་ལ་ཐའེ་ཝན་གྱི་རང་བཙན་ལ་རྒྱབ་སྐྱོར་མ་གནང་བར། ཐའེ་ཝན། རྒྱ་ནག་དང་མཉམ་དུ་ཟླ་སྒྲིལ་གཏོང་རྒྱུར་རྒྱབ་སྐྱོར་གནང་དགོས་པའི་འབོད་སྐུལ་ཞུས་ཡོད་འདུག།
གཤམ་ལ་ཚེ་དབང་དངོས་གྲུབ་ལགས་དང་གཡུ་སྒྲོན་གཉིས་ནས་གསར་འགྱུར་ཁག་མུ་མཐུད་སྙན་སྒྲོན་ཞུ་བ་ཡིན། ཧྥི་ལི་པིན་སི་སྲིད་འཛིན་མཱར་ཀོ་སི་ཡིས་རྒྱ་ནག་སྲིད་འཛིན་ཞི་ཅིན་ཕིང་དང་ཐུག་འཕྲད་བྱས་ཏེ་ལྷོ་རྒྱ་ནག་རྒྱ་མཚོའི་ནང་གི་ཛ་དྲག་གི་དཀའ་རྙོག་ཆུང་དུ་གཏོང་ཐབས་ཀྱི་ཐབས་ལམ་འཚོལ་ཐབས་གནང་འདུག་དེ་ཡང་ཧྥི་ལི་པིན་སི་སྲིད་འཛིན་གྱིས་ཕྱི་ཟླ་བཅུ་གཅིག་པའི་ཚེས་བཅོ་བརྒྱད་རེས་གཟའ་སྤེན་པའི་ཉིན་རྒྱ་ནག་སྲིད་འཛིན་ཞི་ཅིན་ཕིང་དང་ཐུག་འཕྲད་བྱས་ཏེ་ལྷོ་རྒྱ་ནག་རྒྱ་མཚོའི་ནང་གི་ཛ་དྲག་གི་དཀའ་རྙོག་ཆུང་དུ་གཏོང་ཐབས་དང། ཧྥི་ལི་པིན་སི་ཡི་ཉ་པ་རྣམས་ཉ་འཛིན་གྱི་ལས་ཀ་བསྐྱར་གསོ་ཡོང་ཐབས་ཀྱི་ཐབས་ལམ་འཚོལ་རྟོགས་བྱས་ཡོད་ཅིང། ཧྥི་ལི་པིན་སི་དང་རྒྱ་ནག་གཉིས་པོར་ཕན་ཚུན་མུ་མཐུད་ནས་འབྲེལ་ལམ་དགོས་ཀྱི་ཡོད་པར་བརྟེན་ད་རེས་དབུ་ཁྲིད་གཉིས་ཀྱི་གྲོས་མོལ་དེ་ནི་གཙོ་བོ་གཅིག། ཞི་བདེ་རྒྱུན་གནས་ཡོང་ཐབས་དང། མཚོ་ཁ་སྒོ་མོ་ཕྱེ་རྒྱུ་རྒྱུན་འཁྱོངས་བྱ་རྒྱུ། ལྷོ་རྒྱ་ནག་རྒྱ་མཚོའི་ཐོག་མཁའ་ལམ་འགྲིམ་འགྲུལ་གྱི་གནད་དོན་ཐོག་གྲོས་མོལ་གནང་བའི་སྐོར་ལ། ཨ་མི་རི་ཀའི་ས་གནས San Francisco ནང་ཚོགས་པའི APEC ཞེས་པའི་ཨེ་ཤི་ཡ་དང་ཞི་བདེ་རྒྱ་མཚོའི་ལྷན་ཚོགས་ཟུར་དུ་གསར་འགོད་པར་གསུངས་འདུག་ཁོང་གིས་ང་ཚོ་ཐུན་མོང་གིས་ལྷོ་རྒྱ་ནག་རྒྱ་མཚོའི་ནང་གི་ཛ་དྲག་དཀའ་རྙོག་ཆུང་གཏོང་ཐུབ་འབད་བརྩོན་བྱས་པ་ཡིན་ལུགས་གསུངས་པ་ལས་དེ་ལས་བརྒལ་བའི་གནས་ཚུལ་འགྲེལ་བརྗོད་གང་ཡང་གནང་མེད་པ་དང་འོན་ཀྱང་ཁོང་གིས་རྒྱ་ནག་དང་ཧྥི་ལི་པིན་སིའི་གྲུ་གཟིངས་ཐེངས་གཅིག་གདོང་ཐུག་བྱུང་བ་ལྟར་རྒྱལ་ཁབ་གཉིས་ཀྱི་གྲུ་གཟིངས་གདོང་ཐུག་གི་དོན་རྐྱེན་ཐད་ལ་བློ་འཚབ་ཡོད་པའི་སྐོར་གསུངས་ཡོད་ལ་ད་དུང་ཁོང་གིས་ཧྥི་ལི་པིན་སི་ཉ་འཛིན་མཁན་ཚོའི་དཀའ་ངལ་གླེང་སློང་བྱ་རྒྱུའི་ཁས་ལེན་བྱས་པ་ལྟར་ད་རེས་རྒྱ་ནག་སྲིད་འཛིན་ལ་དེའི་སྐོར་གླེང་སློང་བྱས་པ་ཡིན་ལུགས་གསུངས་འདུག། རྒྱ་གར་གྱི་ཨུ་ཏར་ཁནྡ་མངའ་སྡེའི་ནང་ས་འོག་ཕུག་ལམ་ནང་ཚུད་པའི་ལས་མི་བཞི་བཅུ་དེ་དག་མྱུར་སྐྱོབ་བྱ་རྒྱུའི་ལས་འགུལ་དེ་དེ་རིང་རེས་གཟའ་སྤེན་པའི་ཉིན་རེ་ཞིག་མཚམས་འཇོག་བྱ་དགོས་བྱུང་བཞག་དེ་ནི་ས་འོག་ཕུག་ལམ་དེའི་ནང་སེར་ཁ་ཤོར་བའི་ཚག་སྒྲ་ཐོས་པའི་ཆ་ནས་ཞེད་སྣང་གི་གནས་སྟངས་འོག་ལས་མཚམས་བཞག་པ་ཞིག་ཡིན་འདུག། ཡང་ཁ་ས Reuters གསར་འགྱུར་ལས་ཁང་གི་གནས་ཚུལ་སྤེལ་བའི་ནང། འདས་པའི་གཟའ་ཉི་མ་ནས་བཟུང་རྒྱ་གར་གྱི་ཨུ་ཏར་ཁནྡ་མངའ་སྡེའི་རི་རྒྱུད་དུ་ལམ་ཆེན་བཟོ་རྒྱུར་ས་འོག་ཕུག་ལམ་ལས་ཀ་བྱེད་མཁན་མི་གྲངས་བཞི་བཅུ་ཙམ་ཕུག་ལམ་དེའི་ནང་ཚུད་པ་དེ་དག་མྱུར་སྐྱོབ་ཆེད་ལྡི་ལི་ནས་འཕྲུལ་ཆས་རིགས་འོར་འདྲེན་དང་འབྲེལ་མྱུར་སྐྱོབ་བྱེད་བཞིན་པའི་སྐབས་གཟའ་པ་སངས་ཉིན་འཕྲུལ་ཆས་ལ་ཤིང་གི་ཡལ་ག་ཐོགས་ཏེ་ཁོང་ཚོའི་ལས་དོན་གཉེར་རྒྱུར་འགོག་རྐྱེན་འཕར་མ་ཞིག་གི་འཕྲད་ཡོད་ལུགས་འབྲེལ་ཡོད་ཚན་པས་སྤྱི་བསྒྲགས་ཤིག་སྤེལ་བའི་ནང་བཀོད་འདུག། ཡང་ཁུལ་དེའི་རྫོང་གི་སྨན་ཁང་གི་སྤྱི་ཁྱབ་འགན་འཛིན་སྐུ་ཞབས RCS Panwar ཞུ་བས། ས་འོག་ཕུག་ལམ་ནང། ད་ལྟའི་དུས་ཚོད་འདིར་གནམ་གཤིས་གྲང་ངར་དེ་ཙམ་ཆེན་པོ་མེད་ལུགས་གསུངས་ཡོད་པ་དང་དེ་བཞིན་ཕུག་ལམ་དེ་ན་ཡོད་པའི་ལས་མི་ཚོས་ཀྱང་གྲང་ངར་ཆེན་པོ་མེད་ལུགས་བཤད་བཞིན་འདུག། ས་འོག་ཕུག་ལམ་དེ་ནི་སྲིད་བློན Narendra Modi མཆོག་གིས Uttarakhand མངའ་སྡེའི་ཧིན་རྡུའི་གནས་སའི་ཐོག་ལམ་ཆེན་བརྒྱབ་རྒྱུར་ཕུག་ལམ་ཀི་ལོ་མི་ཀྲ་བཞི་ནས་ལྔ་བར་ཡོད་པ་ཞིག་བརྒྱབ་རྒྱུའི་ལས་འཆར་གཞི་རྒྱ་ཆེན་པོ་ཞིག་ཡིན་པ་རེད། རྒྱ་གར་གྱི་གནམ་དམག་ལས་ཁང་གིས་རེས་གཟའ་པ་སངས་ཀྱི་ཕྱི་དྲོ། སིའི་བཅུ་བདུན་རྟགས་ཅན་གྱི་གནམ་གྲུ་ཞིག་ནང་མྱུར་སྐྱོབ་ལས་འགུལ་གྱི་མཁོ་ཆས་ཀྲོན་ཉི་ཤུ་རྩ་གཉིས་བཅས་ཆེད་གཏོང་བྱས་འདུག་ཀྱང། གནམ་དམག་ལས་ཁང་གིས་ལས་མི་རྣམས་མྱུར་སྐྱོབ་བྱ་རྒྱུར་ད་དུང་དུས་ཚོད་འགོར་སྲིད་པ་གསུངས་འདུག་ཡང་དེ་རིང་གནས་ཚུལ་ནང་ཐོན་པར་གཞིགས་ན། སོགས་ཕུག་ལམ་ནང་ཚུད་པའི་ལས་མི་ཁག་ཅིག་གིས་རང་གི་ནང་མིར་འཁྱུག་ཙམ་རིང་ཁ་པར་ཐོག་སྐད་ཆ་བཤད་ཐུབ་པ་བྱུང་བཞག། རྣམ་པ་ཚོས་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ཨ་མི་རི་ཀའི་སན་ཕརན་སིས་ཀོ་གྲོང་ཁྱེར་ནང་ལ་ཕེབས་ཐོན་གནང་བའི་སྐབས། གྲོང་ཁྱེར་གྱི་གནམ་ཐང་དུ་བོད་མི་ཚོས་ངོ་རྒོལ་སྐད་འབོད་བྱས་ཡོད་ཅིང། སྐབས་དེར་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གིས་བཀའ་འདྲི་ཞུ་ས་ཞིག་ལ། ངོ་རྒོལ་གྱི་འཕྲེད་དར་འཕྱར་མཁན་འཆི་མེད་ལྷ་མོ་ལགས་ཀྱིས། ཁོང་ཚོར་རྒྱ་མིའི་ལས་འགུལ་བ་ཚོས་བཀག་སྡོམ་བྱས་པ་དང་ལས་འགུལ་ལ་བར་ཆད་བཟོ་ཐབས་བྱེད་ཀྱི་འདུག་ཅེས

རྒྱ་ནག་སྲིད་འཛིན་ཞི་ཅིན་ཕིང་ཨེ་ཤེ་ཡ་ཞི་བདེ་རྒྱ་མཚོའི་ཚོང་དོན་ལྷན་ཚོགས་ཐོག་ངོ་བཅར་ཟིན་ཏེ། སྤྱི་ཟླ་བཅུ་གཅིག་གི་ཚེས་བཅུ་བདུན་ཉིན་ཨ་མི་རི་ཀའི་གྲོང་ཁྱེར San Francisco ནས་ཕེབས་ཐོན་གནང་ཡོད་པ་ལྟར། ས་གནས་ཀྱི་སྔ་དྲོའི་ཆུ་ཚོད་དགུ་པའི་ཐོག་བོད་རང་བཙན་སློབ་ཕྲུག་ཚོགས་པ་དང་ས་གནས་བོད་རིགས་སྤྱི་མཐུན་ཚོགས་པ། ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་བཅས་ཀྱི་མི་སྣ་མང་པོ་ཞིག་བོད་མིའི་མངོན་འདོད་གསལ་སྟོན་བྱེད་པ་དང་བོད་ཀྱི་རྒྱལ་དར་འཕྱར་བར། སྐབས་དེར་རྒྱ་མིའི་ལས་འགུལ་བ་མང་པོ་ཞིག་སླེབས་ནས་བཀག་སྡོམ་བྱེད་བཞིན་པའི་སྐབས་སུ། འཆི་མེད་ལྷ་མོ་ལགས་ཀྱིས་ས་གནས་རང་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བ་ཞིག་གཤམ་ལ་གསན་རོགས་གནང། ད་ལྟ་ང་ཚོ་ཞི་ཅིན་ཕིང་གནམ་ཐང་ལས་ནས་ཐོན་འགྲོ་ཡས་ཀྱི་འཆར་གཞི་ཡོད་པ་དེ་ཧ་གོ་སོང་སོང་ཙང་ང་ཚོ་གནམ་ཐང་གི་ལམ་ཁ་དེ་ཕྱི་ལོགས་ལ་ཡར་བསྡད་ཡོད། དེ་ལ་ཡང་ཁོ་རང་ཚོ་མོ་ཊ་མང་པོ་ཞིག་ནང་ནས་རྒྱ་མི་མང་པོ་ཞིག་ཐོན་བྱས་ཨ་ནི་ད་ལྟ་དེ་ཞིང་ནང་དང་ཟམ་པ་སྒང་ལ་ཡང་ངེད་ཀྱི་མི་གཅིག་གི་ས་ཆ་ནང་ལ་བསྡད་ཡོད་རེད་བ། ཨ་ཁོ་རང་ཚོ་དེ

ཞི་ཅིན་ཕིང་ཐོན་ཡས་ཀྱི་འཆར་གཞི་དེ་དེ་རིང་དང་ཡིན་པ་ཚོད་དཔག་བརྒྱབ་པ་རེད་འདི་དང་མཉམ་དུ་ཨ་ནི་རྒྱ་མི་ཧྥ་རན་སི་གི group ནང་ཁུལ་ལ་ཡང་ཨ་ནི་དེ་ལ་ཡང་གནམ་ཐང་ལ་ཡང་ཆུ་ཚོད་བཅུ་གཅིག་ནས་གཉིས་དང་ཕྱེད་ཀ་བར་དུ་ལ་མི་གང་ག་ཡོང་གི་ཡོད་ཨ་ནི་ཧྥ་རན་སི་གི་དེ་འདྲའི་བསྒྲགས་གཏམ་བཏང་བཞག། འདི་ང་ཚོས་མཐོང་སོང་སོང་ཙང་ང་རང་ཚོའི་བོད་པའི་དགའ་ངར་ཡང་རྙེད་ནས་གྲ་སྒྲིག་བྱས་ཏེ་ཆུ་ཚོད་དགུ་པ་ལ་ཡར་བསྡད་ཤོག་ཟེར་ལབ་རེད་ཆུ་ཚོད་གཉིས་སྔོན་ལ་ཡང་ཁོང་ཚོ་ལ་མཉམ་དུ་འཁྲུག་པ་མ་ཤོར་བ་དང་དེ་འདྲའི་གི་ཐོག་ནས་ང་ཚོས་གི་འཆར་གཞི་བཏིང་བྱས་ཆུ་ཚོད་དགུ་པ་ཙམ་ལ་ཡང་ང་ཚོ་སླེབས་ཡག་འཆར་གཞི་བཏིང་པ་རེད་དེ་ལ་སླེབས་དུས་སྒང་ལ་ཡང་ཁོ་རང་ཚོ་མང་པོ་ཅིག་སླེབས་ཚར་བཞག།

San Francisco ས་གནས་སུ་བོད་རང་བཙན་སློབ་ཕྲུག་ཚོགས་པ་དབུས་ཀྱི་ཚོགས་གཙོ་པད་མ་སྒྲོལ་མ་ལགས་ཀྱི་སྣེ་ཁྲིད་འོག་བོད་མི་རྣམས་ལས་འགུལ་གནང་ཡུལ་གྱི་ས་ཚིགས་འཚོལ་ཞིབ་བྱེད་པའི་སྐབས་སུ། རྒྱ་མིའི་ལས་འགུལ་བ་དང་ཁོང་གིས་ཚོད་དཔག་བྱེད་ཡག་ལྟར་ན་རྒྱ་ནག་གཞུང་གིས་དངུལ་སྤྲད་དེ་བཏང་པའི་མི་མང་པོ་ཞིག་སླེབས་ནས་བོད་མི་ཚོའི་ངོ་རྒོལ་གྱི་རྣམ་པ་མི་མངོན་པ་བཟོ་ཐབས་བྱེད་ཀྱི་འདུག་ཅེས་འགྲེལ་བརྗོད་གནང་བྱུང་ལ། འཆི་མེད་ལྷ་མོ་ལགས་ཀྱིས་ཀྱང་ངོ་རྒོལ་གནང་ཡུལ་ནས་ཁོང་གིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་བཅར་འདྲི་དང་ལེན་གནང་པའི་སྐབས་སུ་པར་རིས་མི་མཐོང་བ་དང་སྐད་མ་གོ་བ་བཟོ་བའི་ཐབས་ཤེས་བྱེད་བཞིན་འདུག།

ལས་འགུལ་གནང་ཟིན་པའི་རྗེས་སུ་ཡིན་ཡང་རྒྱ་མི་ཁག་ཅིག་རྗེས་འདེད་བྱས་པ་སོགས་ཀྱི་གནས་ཚུལ་ཡང་བྱུང་འདུག། རེད་གཅིག་དེ་ང་རང་ཚོས་ཀྱི་མི་མང་གང་ག་རུག་རུག་བྱས་བྱས་མཉམ་རུབ་བྱས་བྱས་སྐད་འབོད་རྒྱབ་པ་རེད་གཅིག་གཉིས་པ་དེ་ཚེ་ལྷ་རྫོགས་བཟང་ལགས་ཀྱིས་ལྕགས་ར་མགྲོན་ཁང་གི་ལྕགས་ར་དེ་འཛེགས་ཡ་དེ། ཚེ་ལྷ་རྫོགས་ཁང་རྫོགས་བཟང་ལགས་གཅིག་པུ་མ་རེད་ང་རང་ཚོས་ཀྱི་བུད་མེད་ཀྱི་རུ་ཁག་སོས་མི་བཞི་ཡོད་དེ་ཁོ་རང་ཚོས་མཉམ་འདོགས་བྱས་པ་རེད།

ད་རེས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་ཨ་མི་རི་ཀར་འབྱོར་བའི་ཚོགས་འདུ་དེའི་ཐོག་ཨ་རིའི་སྲིད་འཛིན་ཇོ་བྷའི་ཌེན་མཆོག་གིས་རྒྱ་ནག་གཞུང་གིས་བོད་དང་ཤིན་ཅང་ཧོང་ཀོང་གི་འགྲོ་བ་མིའི་ཐོབ་ཐང་བརྡལ་བཤིག་བཏང་བའི་ཐད་ཐུགས་འཚབ་ཡོད་པ་འགྲེལ་བརྗོད་གནང་ཡོད་པ་རེད། གནས་ཚུལ་དེ་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་བཀྲ་ཤིས་དབང་ཕྱུག་ཡིན། དེ་ནས་སྐྱབས་རྗེ་མཁན་ཆེན། ཁྲ་འགུ་རིན་པོ་ཆེ་སྐུ་ཕྲེང་དགུ་པ་མཆོག་དགུང་ལོ་དགུ་བཅུ་གོ་གཅིག་གི་ཐོག་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་དྲུག་པའི་ཚེས་བཞི་ཉིན་ཏེ་ས་ག་ཟླ་བའི་དུས་ཆེན་ཁྱད་པར་ཅན་གྱི་སྐབས་ལ་བལ་ཡུལ་དུ་དགོངས་པ་རྫོགས་ཡོད་ཅིང་ཉེ་ལམ་བོད་ཟླ་དགུ་པའི་ཚེས་ཉི་ཤུ་གཉིས་ཏེ་ཕྱི་ཟླ་བཅུ་གཅིག་པའི་ཚེས་བཞི་ཉིན། ས་དགེ་བཀའ་རྙིང་གི་བླ་ཆེན་རྣམ་པའི་དབུས་དགེ་བཙུན་སྔགས་གསུམ་གྱིས་སྐུ་གདུང་ཞུགས་འབུལ་དང་ཚོགས་མཆོད་སོགས་རྒྱ་ཆེ་གནང་ཡོད་པ་རེད། དེ་རིང་གི་གནད་དོན་གླེང་མོལ་གྱི་ལས་རིམ་ནང། སྐྱབས་རྗེ་མཁན་ཆེན་ཁྲ་འགུ་རིན་པོ་ཆེའི། ཐུགས་སྲས་ཆོས་རྗེ་བླ་མ་དབང་ཕྱུག་སྟོབས་ལྡན་རིན་པོ་ཆེ་དང་ལྷན་དུ། སྐྱབས་རྗེ་མཆོག་གི་སྐུ་ཚེའི་མཛད་རྣམ་གྱི་སྐོར་ལ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་རྩོམ་སྒྲིག་འགན་འཛིན་བཀྲ་ཤིས་དབང་ཕྱུག་ལགས་ཀྱིས་གླེང་མོལ་ཞུས་པ་ཞིག་གསན་རོགས་གནང། རྒྱ་ཆེའི་རླུང་འཕྲིན་གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ད་ལྟ་ནི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་གནད་དོན་གླེང་མོལ་གྱི་ལས་རིམ་སྙན་སྒྲོན་ཞུ་རྒྱུའི་དུས་ཚོད་དེ་ཡིན། ང་ལས་རིམ་དེ་གཙོ་སྐྱོང་ཞུ་མཁན་བཀྲ་ཤིས་དབང་ཕྱུག་ཡིན། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གིས་ཐེངས་འདིའི་ལས་རིམ་གྱི་ཐོག་ལ། ད་ལོ། ས་ག་ཟླ་བའི། དུས་སྐབས་ལ་ཡ་ད་ད། ཁྲ་འགུ་རིན་པོ་ཆེ་ནི་དགོངས་པ་རྫོགས་པའི་གནས་ཚུལ་དེ་བྱས་བྱས་ནི།

དང་པོ། སྐུ་ཞིང་ལ་ཕེབས་པའི་གནས་ཚུལ་འདི་གའི་རོབ་ཞིག་བཀའ་གནང་དང་ལོ། དེ་ནས་ད་ང་རང་ཚོ་སྐྱབས་རྗེ་རིན་པོ་ཆེ་སྐུ་ཞིང་ལ་མ་ཕེབས་པའི་གོང་ལ་སྐུ་གཟུགས་ཡག་པོ་རང་རེད། དེ་ནས་དེ་ཡང་དམིགས་བསལ་དེ་སྐབས་སུ་ག་རེ་གནང་གི་ཡོད་རེད་ལབ་ན་དེ་ནི་ད་ལྟ་བར་དུ་ད་སྔན་མ་རིན་པོ་ཆེ་དགུང་ལོ་ཆུང་ཆུང་སྐབས་སུ་ནས་ད་ལྟ་བར་དུ་ད།

དེ་ནས་སྐྱབས་རྗེ་རིན་པོ་ཆེ་སྟག་མོ་ལུས་སྦྱིན་ལ་བཞུགས། དེ་ནས་དེའི་སྐབས་སུ་དེ་ནས་གྲྭ་པ་རྣམ་པ་ཆ་ཚང་སོ་སོ་སོ་རང་གནས་ལ་ཡོད་དུས་སྐབས་སུ། དེ་ནས་སྐྱབས་རྗེ་རིན་པོ་ཆེ་གི་དགོངས་འཆར་ལ་དེ་ནས་ད། ཡང་ཨ་ནེ་བཤད་གྲྭ་འགྲོ་ཡ་མེད་གྲྭ་པ་དེ་ཚོ་ཡང་བཤད་གྲྭ་འགྲོ་ཡ་མེད་ཆ་ཚང་དུས་ཚོད་ཡང་ཏོག་ཙ་ཡོད་སྡོད་པའི་སྐབས་སུ། དེ་ནས། འཕྲོ་བརླག་མ་ཡོང་ཡ་ཆེད་དུ་དེ་ནས་སྐྱབས་རྗེ་རིན་པོ་ཆེ་རང་གིས་ཐག་བཅད་ནས། དེ་ནི་ལྗགས་ལུང་དེ་ཚོ་གནང་དང་གནང་བཞིན་པ་རེད་དེ་ནི་དེ་ཡིན་ཡང་ད་དུས་རྒྱུན་དུ་བྱས་ན་ནི་ཡང་རིན་པོ་ཆེ་དགུང་ལོ་ཏོག་ཙ། སྐུ་བགྲེས་པོ་ཡིན་དུས་སྐབས་སུ་ཏོག་ཙ་སྐུ་དཀའ་བྱུང་དུས་སྐབས་སུ་ང་རང་ཚོ་བདུན་ཕྲག་རེ་རེ་ལ་ཐེངས་གསུམ་རེ་གསུམ་རེ་རིན་པོ་ཆེ་གིས་ལྗགས་ལུང་གནང་དང་གནང་བཞིན་པ་རེད་དེ་ཡང་ཆུ་ཚོད་གཉིས་རེ་གཉིས་རེ་ཙམ། གཟའ་སྤེན་པ་གཟའ་མིག་དམར་དེ་ནི་གཟའ་ཕུར་བུ་ལ། ཞོགས་ཀས་ཆུ་ཚོད་བལ་ཡུལ་དུས་ཚོད་ཆུ་ཚོད་བརྒྱད་པ་ནས་བཅུ་པ་བར་དུ། དེ་ནི་ང་རང་ཚོ། སྐྱབས་རྗེ་རིན་པོ་ཆེ་གི་ཕྱག་བཏབ་པའི་དགོན་སྡེ་ཁག་ཆ་ཚང་ནི་རྒྱ་གར་དང་བལ་ཡུལ་དང་བོད་དང་དེ་ནི་ས་གནས་ལུང་པ་འདྲ་མི་འདྲ་ནས་ང་རང་ཚོ་སློབ་མ་དེ་ཚོ་ཆ་ཚང་ལྗགས་ལུང་ཞུ་དང་ཞུ་བཞིན་པ་རེད་དེ་ནི་དེ་ཡང་སྐྱབས་རྗེ་རིན་པོ་ཆེ་མ་སྙུང་བར་དུ་དེ་ནི་བདག་དང་བདག་པ་རེད་ཞེས་དེ་ནི་དེ་ལྗགས་ལུང་གནང་དང་གནང་བཞིན་པ་རེད་དེ་ནི་ད་ལྟ་ལྗགས་ལུང་མཐའ་མ་འདྲ་བོ་དེ་ག་དུས་རེད་སོང་ལབ་ན་གཟའ་ཕུར་བུ་འདྲ་བོ་ཞིག་ལ་རེད་སོང། དེ་ནས་དེའི་སྐབས་སུ་ཡང་སྐྱབས་རྗེ་རིན་པོ་ཆེ་ཏོག་སྙུང་བསྡད་འདུག་དེ་ནས་ཆམ་པ་ཕོག་པ་འདྲ་བོ་གཅིག་རེད་བསྡད་འདུག་དེ་ནས་ང་རང་ཚོའི་སྐྱབས་རྗེ་རིན་པོ་ཆེ་ལ་ད་ཏོག་ཉི་མ་གཉིས་གསུམ་འདྲ་བོ་གཅིག་ཆམ་པ་ཕོག་པའི་སྐབས་སུ། དེ་ནས་ང་རང་ཚོ་གི་སྨན་ཁང་ལ་གཅིག་ཕེབས་ན་ཡག་པོ་ཡོད་ས་རེད་ལབ་ནས་གཅིག་ཞུ་བ་ཡིན་ན་ཡང་སྐྱབས་རྗེ་རིན་པོ་ཆེ་གི་ད་དེའི་སྨན་ཁང་ལ་ཚར་ཕེབས་ཀྱི་མེད་འདྲ་བོ་གཅིག་གསུང་གནང་སོང། དེ་ནས་ཡིན་ན་ཡང་ད་གཟའ་ཕུར་བུ་ལ་གཅིག་དེའི་བྱ་དངོས་གྲུབ་པ་ད་གཅིག་ཞུ་ཡིན་དེ་ནས་རྩ་ནས། གསན་མ་སོང། དེ་ནས་རིན་པོ་ཆེ་གི་ད་ང་རང་སྟག་མོ་ལུས་སྦྱིན་རང་ལ་བཞུགས་ཀྱི་ཡིན་ལབ་ནས་ཅིག་གསུངས་གནང་སོང། དེ་ནས་ཡང་གཟའ་པ་སངས་ལ་ཡང་ཏོག་ཙམ་སྙུང་བ་འདྲ་བོ་ཅིག་རེད་འདུག་དེ་ནས་གཟའ་པ་སངས་ལ་ཅིག་ཞུ་དུས་སྐབས་སུ། དེ་ནས་རིན་པོ་ཆེ་གི་ཡང་གཟའ་སྤེན་པ་ལ་ལྗགས་ལུང་ཡོད་དུས་སྐབས་སུ་ང་རང་དེ་གཟའ་སྤེན་པ་དེ་རང་སྟག་མོ་ལུས་སྦྱིན་རང་ལ་བཞུགས་དགོས་ཀྱི་འདུག་དེ་ནས་ལྗགས་ལུང་དེ་ཚོ་གྲ་སྒྲིག་གནང་གི་ཡིན་ལབ་ནས་བཀའ་གནང་འདུག་ཡིན་ན་ཡང་ད་ཞབས་ཕྱི་རྣམ་པ་གི་དེ་ནི་ཏོག་ཙམ་ཡང་ཡང་ནས་ཡང་དུ་ཅིག་ཞུ་ནས་དེ་ནས།

བརྟག་དཔྱད་བཏང་བ་དང་དེ་ནས་དེ X-ray དང་འདྲ་མི་འདྲ Check བྱེད་སྐབས་སུ་དེ་ནི Pneumonia དཔེ་མི་སྲིད་སྡུག་ཅག་འདྲ་བོ་གཅིག་རེད་བསྡད་འདུག་ལབ་ནས་གཅིག་ཁོང་རྣམ་པས་དེ་འདྲའི་འདྲ་བོ་གཅིག་གསུངས་སོང་དེ་ནས་དེའི་སྐབས་སུ་ཡིན་གཅིག་མིན་གཅིག Admit བྱེད་དགོས་ཐུག་སོང་དེ་ནས་དེ་སྐབས་སུ་ཡང་ཏག་ཏག Buddha Jayanti ཉི་མ་ལ་རེད་ང་རང་ཚོ་བལ་ཡུལ་གྱི་ལུགས་སྲོལ་ལྟར། དེ་རྒྱ་གར་བལ་ཡུལ་ལ་ད་སྙན་གྲགས་དང་ལྡན་པའི Buddha Jayanti ཉི་མ་ལ། བསང་དང། བོད་ཀྱི་ཚེ་བླའོ། དེས་པ་སྨན་ཁང་ལ་གདན་དྲངས་དེ་ནས་སྨན་ཁང་ལ་བཞུགས། དེ་ནས་སྨན་ཁང་ལ་བཞུགས་པའི་རིང་ལ་དེ་ནས་ང་རང་ཚོ། རྒྱ་གར་བལ་ཡུལ་ལ་སོགས་པ་ནས་བླ་ཆེན་རྣམ་པ་མང་པོ་ཞིག་གིས་ཐུགས་སྨོན་སྐྱབས་འཇུག་མང་པོ་ཞིག་གནང་སོང་དེ་ནས་དེ་ནང་ནས་ཡང་དམིགས་བསལ་གྱིས་དེ་ནས་ང་རང་ཚོ་གོང་ས་མཆོག་ནས་ཡང། ཞབས་བརྟན་དེ་ཚོ་གང་དྲག་དྲག་ཅིག་གསུངས་གནང་དེ་ནས་ང་རང་ཚོ་བཀའ་བརྒྱུད་ནང་ནས་ཡང་ང་རང་ཚོ།

གསུངས་བ་ལྟར་དུ་དེ་ནི་ང་རང་ཚོ་ཆ་ཚང་སྐྱབས་རྗེ་རིན་པོ་ཆེ་དང་དེ་ནི་ང་རང་ཚོ་ཞབས་ཕྱི་ཁ་ཤས་དང་མཉམ་དུ་དེ་ནི་དེ་སྟག་མོ་ལུས་སྦྱིན་ལ་ཚུར་ཡོང་བ་ཡིན། དེ་ནི་སྟག་མོ་ལུས་སྦྱིན་ལ་ཚུར་ཡོང་ཚར་བའི་རྗེས་སུ་དེ་ནི་ཉིན་གུང་བསྡུ་བ་ལ་དེ་ནི་དགོངས་པ་རྫོགས་པའི་ཚུལ་འདྲ་བོ་ཅིག་བསྟན་གནང་སོང་ལབ་ཞུ་ཡ་ཡིན། ད་ལྟ་སྐུ་གདུང་ཞུགས་འབུལ་གྱི་སྐབས་དེ་ལ་ཡིན་ནའི། དམིགས་བསལ་བལ་ཡུལ་ནང་ལོགས་དོ་སྣང་བྱེད་དགོས་ཡ།

གསུངས་ནས་དེ་ནས་ཁོང་རྣམ་པ་ཆ་ཚང། དེ་ནས་གཞན་རྣམ་པ་གསུམ་ལ་ང་རང་ཚོ་རང་ནས་དེ་འདྲས་ཞུས་པ་ཡིན། དེ་ནས་ཁོང་རྣམ་པ་དེ་ཕེབས་པ་རེད་དེ་ནས་དེ་དང་མཉམ་དུ་དེ་ནས་ད་ས་སྐྱ་དང་རྙིང་མ་དང་དགེ་ལུགས་ཁོང་རྣམ་པ་དེ་བླ་མ་ཕེབས་ཚར་བའི་རྗེས་སུ་ཆོ་ག་ཡང་གཅིག་འདོན་དགོས་ཀྱི་འདུག་ཆོ་ག་འདོན་སྟངས་དེ་དེ་ནས་ང་རང་ཚོ་ནས་བཀའ་བརྒྱུད་དགོན་པ་གཅིག་ཡིན་དུས་སྐབས་སུ་དེ་དེ་ང་རང་ཚོ་འདོན་ཤེས་ཡ་དེ་དཔེ་མི་སྲིད་དཀའ་ལས་ཁག་པོ་འདྲ་བོ་རེད་འདུག་དེ་ནས་དེ་ཡིན་དུས་སྐབས་སུ་ད་ལྟ། རྙིང་མ་དང་ས་སྐྱ་དང་དགེ་ལུགས་ནས་དགེ་འདུན་གྲངས་ཉི་ཤུ་རྩ་ལྔ་རྩ་ལྔ་རེ་དེ་ང་རང་ཚོས་གདན་འདྲེན་ཞུས་པ་རེད། དེ་ནས་བླ་ཆེན་རྣམ་པ་ཡང་གདན་འདྲེན་ཞུས་པ་རེད་དེ་ནས་འདི། དེ་ནས་དེ་མ་ཡིན་པ་དེ་ནས་ཆ་ཚང་དེ་ནས་སྐྱབས་རྗེ་རིན་པོ་ཆེ་རང་གི་ད་ནི་མཛད་འཕྲིན་ལ་བརྟེན་ནས་ཁོང་རྣམ་པ་ཆ་ཚང་ཚུར་ཕེབས་པ་རེད་དེ་ནས་དམིགས་བསལ་གྱིས་ང་རང་ཚོ་གདན་འདྲེན་འདྲ་བོ་སུ་ཡང་ཞུས་ཡོད་མ་རེད་དེ་ནས་ཨིན་བྷི་ཏེ་ཤན་ཀར་འདྲ་བོ་དང་དེ་འདྲའི་གང་ཡང་བྱས་མྱོང་བྱས་ཡོད་མ་རེད། དེ་ནི་རྒྱལ་སྲས་དེ་ད་ལྟ་ཁྱེད་ཀྱིས་གསུང་བ་ལྟར་དུ་དེ་ནི་ང་རང་ཚོ་བལ་ཡུལ་གྱི་རྒྱལ་པོ་དང་རྒྱལ་པོ་ཡི་རྒྱལ་སྲས་ཁོང་རྣམ་པ་ཡང་ང་རང་ཚོ་དམིགས་བསལ་གདན་འདྲེན་ཞུས་པ་མ་རེད་དེ་ནི་མ་བསྒྲིགས་རྟེན་འབྲེལ་འདྲ་བོ་ཅིག་བྱུང་ནས་ཁོང་རྣམ་པ་དེ་དག་དང་དེ་རྒྱལ་པོ་འདྲ་བོ་ཞིག་ཡིན་ན་ནི་མི་ཚེ་ལ་ད་ལྟ་བར་དུ་སྟག་མོ་ལུས་སྦྱིན་ཕེབས་མྱོང་འདྲ་བོ་ཅང་མི་འདུག་དེ་ཡིན་ན་ཡང་ད་ལྟའི་སྐབས་སུ་སྟག་མོ་ལུས་སྦྱིན་ལ་དམིགས་སུ་བཀར་ནས་དེ་བཅར་དེ་ནི་རིན་པོ་ཆེ་གི། གདུང་རྟེན་མཆོད་རྟེན་དང་རིན་པོ་ཆེ་གི་སྐུ་ད་ལྟ་ང་རང་ཚོའི་འདྲ་སྐུ་འདྲ་བོ་ཅིག་བཅར་ཡོད་རེད་དེ་ཚོར་སྐུ་མདུན་བཅར་བྱས་ད་རྒྱལ་པོ་ཁོ་རང་ཡང་དཔེ་མི་སྲིད་དགའ་བོ་འདྲ་བོ་ཅིག་བྱས་སོང་སྐྱབས་རྗེ་རིན་པོ་ཆེ་གི་མཛད་འཕྲིན་དེ་ཚོ་ཆ་ཚང་ཁོང་ལ་ཞུ་དེ་ནི་ཁོང་ཡང་ད་དམིགས་བསལ་གྱི་ང་རང་ཚོ་སློབ་གྲྭ་དང་དགོན་པ་དང་དེ་ཚོ་སྐོར་ལ་ཅིག་གསན་དུས་སྐབས་སུ་ཁོ་རང་ཡང་དཔེ་མི་སྲིད་དགའ་བོ་འདྲ་བོ་ཅིག་གནང་ཡོང་གི་འདུག།

བཤད་གྲྭ་ག་བ་ཅིག་ནང་ཕེབས་ན་ཡང་ད་ང་རང་ཚོ་གཞུང་ཆེན་བཀའ་པོད་ལྔ་ལབ་ནས་ཅིག་ཡོད་རེད་དེ་ནས་དེ་ནང་ནས་ཆ་ཚང་ལ་འགྲེལ་པ་འདྲ་བོ་ཅིག་རྩོམ་གནང་ཡོད་རེད་ད་ལྟ་དབུ་མ་དང་ཤེར་ཕྱིན་དང་མཛོད་དང་དེ་ཚོ་ལ་ཚད་མ་དེ་ཚོ་ལ་ཆ་ཚང་ལ་ཅིག་འགྲེལ་པ་འདྲ་བོ་ཅིག་རྩོམ་གནང་ཡོད་རེད་དེ་ཚོ་ཡང་དཔེ་མི་སྲིད་ད་ང་རང་ཚོ་ལ་ཕན་ཐོགས་ཆེན་པོ་ང་རང་ཚོ་བཤད་གྲྭ་འདྲ་བོ་ཡིན་ན་ནི།

སྟུག་པོ་འདྲ་བོ་ཅིག་ཆེན་པོ་འདྲ་བོ་ཅིག་ཅིག་བལྟ་ན་ཡང། དང་པོ་ནི་ཁོ་ན་སྤོབས་པ་ཞུམ་འགྲོ་ཡ་འདྲ་བོ་ཅིག་བལྟ་དེ་ངས་ཅིག་བལྟ་ཐུབ་ས་མ་རེད་བལྟ་ན་ཡང་དེ་ཚོ་ཆ་ཚང་ཅིག་བལྟ་ཐུབ་ས་མ་རེད་འདྲ་བོ་ཅིག་ང་རང་ཚོ་དང་ང་རང་ཚོ་མི་དཀྱུས་མ་འདྲ་བོ་ཅིག་གི་འདི་སྐབས་སུ་དེ་འདྲའི་བསམ་བློ་ཅིག་འཁོར་བསྡད་ཀྱི་འདུག་ཡིན་ན་ཡང་ད་ལྟའི་བློ་སྦྱོང་འདྲ་བོ་ཅིག་ཡིན་ན་ནི་ཞེ་དྲགས་དཔེ་མི་སྲིད་ཆེན་པོ་ཞེ་དྲགས་མ་ཡིན་པ་དཔེ་ཆ་ཡང་ཤེས་རྟོགས་ཉུང་ཉུང་འདྲ་བོ་ཅིག་ཡོད་པ་དེ་ནི་ཅིག་གཟིགས་པའི་སྐབས་སུ་ཡང་དཔེ་མི་སྲིད་གོ་བདེ་བོ། སུ་ཡིས་བལྟས་ན་ཡང་དམིགས་བསལ་གྱི་ཞེ་དྲགས་ཅིག་བེད་མེད་པ་འདྲ་བོ་ཅིག་ཡིན་ན་ཡང་ཁོང་རྣམ་པ་ཅིག་གིས་གཟིགས་ན་ཡང་དཔེ་མི་སྲིད། གཟིགས་པའི་སྐབས་སུ་གོ་བདེ་བོ་གོ་ཚུལ་ཡང་ཡང་དཔེ་མི་སྲིད། སྟབས་བདེ་བོ་འདྲ་བོ་ཅིག་ཡོད་དུས་སྐབས་སུ་ད་ལྟ་བློ་སྦྱོང་དེ་དཔེ་མི་སྲིད་ཕན་ཐོགས་ཆེན་པོ་འདྲ་བོ་ཅིག་རེད་ནས་དེ་ནི་ཁ་སང་སྔོན་མ་དེ་ང་རང་ཚོ་ཞུགས་འབུལ་སྐབས་སུ་ཞེ་ཆེན་རབ་འབྱམས་རིན་པོ་ཆེ་ཡང་དེ་ཕེབས་པ་རེད་ཁོང་གིས་ཡང་དེ་ནི་བློ་སྦྱོང་དེ་དཔེ་མི་སྲིད། ཕན་ཐོགས་ཆེན་པོ་བྱུང་སོང།

ཡག་པོ་འདུག་ང་རང་ཚོ་ཆ་ཚང་གིས་གཅིག་གཟིགས་ཐུབ་ན་དཔེ་མི་སྲིད་ཡག་པོ་ཡོད་འདུག་ལབ་ནས་མ་གོ་ད་དགོན་སྡེ་ཁག་མང་པོ་ཞིག་གི་དེ་ནས་འདི་ཡང་བཀའ་བརྒྱུད་དགོན་པ་མ་ཡིན་པ་ང་རང་ཚོ་ཆོས་ལུགས་རིས་མེད་ཀྱི་ད་ལྟ་རྙིང་མ་ལ་སོགས་པ་གི་དཔེ་མི་སྲིད་བཀའ་དྲིན་ཆེན་པོ་དཔེ་མི་སྲིད་ཡག་པོ་འདུག་ལབ་ནས་མང་པོ་ཞིག་གི་ཨ་དེ་ལ་ཨི་དཔེ་མི་སྲིད་ད་ཡག་པོ་འདུག་ལབ་ནས་ད་མང་པོ་ཞིག་གི་གསུང་དང་གསུང་བཞིན་པ་རེད་དེ་ནས་དེ་འདི་སྐབས་སུ་དེ་འདི་ད་མང་ཆེ་བ་ཅིག་གི་གཟིགས་ཐུབ་ན་དཔེ་མི་སྲིད་ཡག་པོ་འདུག་བསམ་ནས་དེ་ནས་ང་རང་ཚོ་གི་ཡང་ཁ་སང་ཞུགས་འབུལ་སྐབས་སུ་དེ་གང་ཐུབ་འདུག།

སི་ཏུ་རིན་པོ་ཆེ་ཁོང་རྣམ་པ་གཉིས་ཀྱིས་ངོས་འཛིན་གནང། དེ་ནས་དེའི་རྗེས་སུ་ཁྲ་འགུ་དགོན་པ་རང་ལ་བཞུགས་ཁྲ་འགུ་དགོན་པ་རང་ནས་ཕྱག་དཔེ་དེ་ཚོ་ཆ་ཚང་གཟིགས། ད་ལྟ་བཤད་གྲྭ་ལ་སོགས་པ་ཆ་ཚང་མཐར་ཕྱིན། དེ་ནས་ཉམས་ལེན་ཡང་ད་ལྟ་སྒྲོལ་དཀར་གྱི་མཚམས་དང་སྔོན་འགྲོ་ལ་སོགས་པ་ཆ་ཚང་བར་བོད་རང་ལ་བཞུགས་ཚར་བའི་རྗེས་སུ། དེ་ནས་བོད་ལ་དུས་ཀྱི་འགྱུར་བ་ལ་བརྟེན་ནས་དེ་ནས་རྒྱ་གར་ལ་ཕེབས་དགོས་པ་འདྲ་བོ་ཅིག་བྱུང་རེད། དེ་ནས་རྒྱ་གར་ལ་ཕེབས་ཚར་བའི་རྗེས་སུ་དེ་ནས། རྒྱལ་དབང་རིག་པའི་རྡོ་རྗེ་ཀྱིས་བཀའ་བརྒྱུད་ཀྱི་བཤད་གྲྭ་རུམ་བཏེག་ལ་ཕྱག་བཏབ་པའི་རྗེས་སུ་དེ་ནི་དགེ་རྒན་གཙོ་བོ་འདྲ་བོ་ཞིག་བསྒྲིགས་ལ། དེ་ནས་ད་དེ་ནང་གི་དེང་སང་གི་སྐད་ལྟར་དུ་ཡིན་ན Dean། Professor འདྲ་བོ་དེ་བཤད་གྲྭ་གི་དེ་གཙོ་བོ་འདྲ་བོ་དེ་སྐྱབས་རྗེ་རིན་པོ་ཆེ་བསྐོས་གནང་ནས་དེ་ནས་རིན་པོ་ཆེ་གིས་ཡང་དེ་ནས་ང་རང་ཚོ་བཀའ་བརྒྱུད་ཀྱི་ད་རྒྱལ་བ་ཡབ་སྲས་ལ་དུས་སྐབས་སུ་ཞྭ་དམར་རིན་པོ་ཆེ་སི་ཏུ་རིན་པོ་ཆེ་འཇམ་མགོན་རིན་པོ་ཆེ་རྒྱལ་ཚབ་རིན་པོ་ཆེ་སོགས་པའི་དེ་ནི་སྤྲུལ་སྐུ་ཁག་མང་པོ་ཅིག་ཆ་ཚང་དགུང་ལོ་ཆུང་ཆུང་ཡོད་པ་ལ་བརྟེན་ནས་དེ་ནི་ཁོང་རྣམ་པ་ཡང་ད་ལྟ་བར་དུ་ཕྱག་དཔེ་ཞེ་དྲག་མ་གཟིགས་པ་ལ་བརྟེན་ནས་དེ་ནི་བཤད་གྲྭ་འདི་བཙུགས་གནང་བ་རེད་དེ་ནི་དེ་ལ་ཕྱག་དཔེ་ཕུལ་མཁན་གཙོ་བོ་འདྲ་བོ་དེ་སྐྱབས་རྗེ་རིན་པོ་ཆེ་གིས་གནང་ཁོང་རྣམ་པ་ཆ་ཚང་ལ་གཞུང་ཆེན་བཀའ་པོད་ལྔ་དང་དེ་ནི་གཞུང་ཆུང་ལ་སོགས་པ་དག་ཆ་ཚང་ཕྱག་དཔེ་ཕུལ། དེ་ནས་དེའི་རྗེས་སུ། ད་ཕལ་ཆེར་རུམ་བཏེག་ལ་ལོ། བཅུ་གཉིས་བཅུ་གསུམ་འདྲ་བོ་ཅིག་བཞུགས་ཡོད་ས་རེད། དེ་ནས་དེའི་རྗེས་སུ། དེ་ནས། རྒྱལ་དབང་ཀརྨ་པ། བལ་ཡུལ་ལ་གནས་སྐོར་ཞིག་ཕེབས་པ་དང། དེ་ནས་བལ་ཡུལ་ལ་གནས་སྐོར་ཕེབས་པའི་སྐབས་སུ། མཆོད་རྟེན་རྣམ་གསུམ། ད་བཽ་དྷ་དང། འཕགས་པ་ཤིང་ཀུན་ད་སྟག་མོ་ལུས་སྦྱིན་ལ་ཕེབས་པའི་སྐབས་སུ་དེ་ནས་སྟག་མོ་ལུས་སྦྱིན་ལ་རྒྱལ་དབང་ཀརྨ་པ་སྐུ་ངོ་མ་ཕེབས་པའི་སྐབས་སུ། ད་དེ་ནི་དཔལ་མི་སྲིད་ཀྱི་གནས་གཞན་གཅིག་རེད་འདུག་ཡིན་ན་ཡང་ད་དེ་ལ་ནང་པ་སངས་རྒྱས་པའི་ཤུལ་འདྲ་བོ་ཞེ་དྲག་དམིགས་བསལ་གང་ཡང་མི་འདུག་ད་དུང་དམིགས་བསལ་གྱི་དེ་ལ་གྲྭ་བ་ཡི་སྡེ་འདྲ་བོ་ཅིག་ཡོད་ན་ཡང་ན་ཨ་ནེའི་སྡེ་འདྲ་བོ་ཅིག་ཡོད་ན་དཔེ་མི་སྲིད་ཡག་པོ་བྱུང་ས་རེད་ལ་ནི་དེ་ནི་ཅིག་གསུངས་ཡིན་ས་རེད་དེ་ནི་དེའི་དེའི་རིན་པོ་ཆེ་གི་ཐུགས་ལ་ཉར་ནས་ད་དེ་སྟག་མོ་ལུས་སྦྱིན་ལ་ངེས་པར་དུ། ང་རང་གི་རྩ་བའི་བླ་མ་གི་དགོངས་བཞེད་ལྟར་དུ་དགོན་པ་གཅིག་བཙུགས་ཐུབ་ན། ཅི་མ་རུང་དགོངས་ནས་དེ་ནི་དཔེ་མི་སྲིད་ཤུགས་རྒྱག་འབད་བརྩོན་གནང། དེ་ནི་སྐྱབས་རྗེ་རིན་པོ་ཆེ་འདྲ་བོ་ཡིན་ན་ནི་དེ་ནི་དབྱིན་ཇི་ཡང་དགོངས་ཀྱི་ཡོད་མ་རེད་ནེ་པ་ལི་ཡང་ཞེ་དྲག་ཅིག་དགོངས་ཀྱི་ཡོད་མ་རེད་དེ། ཡིན་ན་ཡང་གང་ཐུབ་ཐུབ་ཅིག་གནང་ནས་དེ་ནི་ད་ནང་ས་ཆུང་ཆུང་ཅིག་ཉོས་དེ་ནི་ག་ལེ་ག་ལེ་རིམ་པས་རིམ་པས་ས་ཆེར་ཆེར་འདྲ་བོ། འགྲོ། དེ་ནི་དགོན་པ་གཅིག་བཙུགས་སྒྲུབ་ཁང་གཅིག་བཙུགས་བཤད་གྲྭ་ཡང་གཅིག་བཙུགས། དེ་ནི་ད་ཆ་ཚང་ཕུན་སུམ་ཚོགས་པ་གཅིག་འདྲ་བོ་གཅིག་རེད་དེ་ཡོད་རེད་དེ་ནི་སྟག་མོ་ལུས་སྦྱིན་གཅིག་པོ་མ་ཡིན་པར་དེ་ནི་རྒྱ་གར་དང་བལ་ཡུལ་ས་གནས་གཞན་པ་ལ་ཡང་དཔེ་མི་སྲིད་དགོན་པ་མང་པོ་གཅིག་ཆགས་ད་ལྟ་ད་ལྟ་འདྲ་བོ་ཡིན་ན་ང་རང་ཚོ་གྲྭ་བ་ཕལ་ཆེར་བདུན་བརྒྱ་མ་ཟིན་ཙམ་གཅིག་ཡོད་དེ་ནི་ཨ་ནེ་ཡང་ཕལ་ཆེར་ཉིས་བརྒྱ་ལྔ་བཅུ་ལས་ལྷག་ཙམ་འདྲ་བོ་གཅིག་ཡོད་དེ་ནི་དེ་དང་མཉམ་དུ་དེ་ནི་ང་རང་ཚོ་རིས་མེད་ཀྱི་ཧི་མ་ལ་ཡའི་རིགས་ཀྱི་དེ་ནི་དེའི་ཆེད་དུ་སློབ་གྲྭ་ཞིག་ད་ལྟ་བཽ་དྷ་རང་ལ་ཡོད་དེ་འདི་ལ་ཡང་ཕལ་ཆེར་སློབ་ཕྲུག་ལྔ་བརྒྱ་ཙམ་ལ་དེ་ནི་ང་རང་ཚོའི་རིན་མེད་ཐོག་ནས་སློབ་སྦྱོང་དང་བཞུགས་ས་དང། ཟས་གོས་ལ་སོགས་པ་ཆ་ཚང་ཕུལ་དང་ཕུལ་བཞིན་པ་ཡིན་དེ་ནི་ད་ལྟའི་བྱས་ཙང་སྐྱབས་རྗེ་རིན་པོ་ཆེ་རང་གི་མཛད་འཕྲིན་ནང་ནས་མདོར་བསྡུས་འདྲ་བོ་ཅིག་ཞུ་གནང་ནས་ཕལ་ཆེར་ད་དེ་འདྲ་བོ་རང་ཡིན།

རྒྱ་གར་ལ་ཕེབས་པ་ནི་ཚང་མས་མཁྱེན་མཁྱེན་པ་རེད། དེ་ནས་རྒྱ་གར་ལ་ཕེབས་ཚར་བའི་རྗེས་སུ་དེ་ནི་ང་རང་ཚོ་སྐྱབས་མགོན་རིན་པོ་ཆེ་སྐུ་མདུན་བཅར། དེ་ནས་སྐྱབས་མགོན་རིན་པོ་ཆེ་སྐུ་མདུན་བཅར་ཚར་བའི་རྗེས་སུ་ད་གཙོ་བོ་འདྲ་བོ་དེ་རྒྱལ་དབང་ཀརྨ་པ་བོད་ནས་རྒྱ་གར་ལ་ག་རེ་བྱས་ནས་ཕེབས་རེད་ལབ་ན་དེ་ནི་བོད་ལ་ང་རང་ཚོ་དམིགས་བསལ་གྱི་གདམས་ངག་དེ་ཚོ་དང་དམིགས་བསལ་གྱི་དེ་ནི་ཆོས་རྒྱུན་ལ་སོགས་པ་དེ་མ་བྱུང་བ་ལ་བརྟེན་ནས་དེ་ནི་རྒྱ་གར་ལ་ཕེབས། དེ་ནི་དེའི། ཆ་ཚང་ཅིག་སྐྱབས་མགོན་རིན་པོ་ཆེ་ལ་ཞུ་ཚར་བའི་རྗེས་སུ་དེ་ནས་ད་ནི་སྐྱབས་མགོན་རིན་པོ་ཆེ་གིས་བཀའ་བརྒྱུད་ཁག་གི་བླ་ཆེན་རྣམ་པ་ཆ་ཚང་གཅིག་ཚོགས་ཚོགས་འདུ་འདྲ་བོ་ཅིག་ཚོགས། དེ་ནས་རྒྱལ་དབང་ཀརྨ་པ་ལ་ཕྱག་དཔེ་དེ་ཚོ་གང་དྲག་དྲག་གང་ཡག་ཡག་ཅིག་ཕུལ་དགོས་ཀྱི་འདུག་ལབ་བཀའ་གནང་བ་ལྟར་དུ་དེ་ནས་སྐྱབས་མགོན་རིན་པོ་ཆེ་རང་གིས་དེ་ནས་བཀའ་བརྒྱུད་བླ་མ་རྣམ་པ་ཆ་ཚང་གཅིག་གདན་དྲངས་ཚར་བའི་རྗེས་སུ་དེ་ནས་གཅིག་གཟིགས་ནས་དེ་ནས་ད་ཡོངས་འཛིན་ལ་དེ་ནས་ང་རང་ཚོ་ཁྲ་འགུ་རིན་པོ་ཆེ་རང་དྲག་ཤོས་འདྲ་བོ་ཅིག་རེད་འདུག་དགུང་ལོ་ཡང་སྐུ་བགྲེས་པོ། ཕྱག་དཔེ་ཡང་ཆ་ཚང་དགོངས་མཁན་ག་རེ་ཐོག་ནས་ཡིན་ན་ཡང་དེ་ནི་ཐོས་བསམ་སྒོམ་གསུམ་ཆ་ཚང་ཅིག་ཡག་པོ་ཡོད་པ་ལ་བརྟེན་ནས་དེ་ནི་སྐྱབས་མགོན་རིན་པོ་ཆེ་རང་གིས་ཡོངས་འཛིན་དུ་བསྐོ་བཞག་གནང་བ་རེད། དེ་ནི་དེ་ལྟར་དུ་ཕལ་ཆེར་ལོ་ཉིས་སྟོང་གཅིག་ལ་གཅིག་ནས་ཡིན་ས་ཡོད་དེ་ནས་བཟུང་ནས་ད་ཕལ་ཆེར་ཉིས་སྟོང་གི་དགུ་བར་དུ་དུས་རྒྱུན་དུ་ད་ལོ་རྟག་པར་བཞིན་སྐྱབས་རྗེ་ང་རང་ཚོ་སྐྱབས་རྗེ་རིན་པོ་ཆེ་ཕྱག་དཔེ་ཕུལ་ཡ་ཆེད་དུ་དེ་ནི་བལ་ཡུལ་ནས་ཕ

རྩ་ནས་ང་དང་དེ་ནས་ང་ཞབས་ཕྱི་ཞབས་ཕ་དེ་ཚོ་ལ་དེ་ནས་པདྨ་སི་ཀ་ལས་དུར་ཁྲོག་ཅིག་ག་ཡང་གསུངས་མ་སོང། རིན་པོ་ཆེ་གི་ཐུགས་ཁུར་འདི་ག་རེ་གསུང་གི་འདུག་ལབ་ནས་དེ་ནས་རྒྱལ་དབང་ཀརྨ་པ་ནས་བཟང་གི་དངོས་ཡིན་དེ་སྐབས་སུ་ཆགས་པའི་བུ་དེ་ཡང་པདྨས་སི་ཏབ་དེའོ་དོ། ད་ནི་ངས་མ་འདྲ་བོ་ད་ང་རང་ཚོ་འདྲ་བོ་ལ་ཕྱག་དཔེ་ཁྲིད་གནང་བའི་སྐབས་སུ་དང་དེ་ནས་རྒྱལ་དབང་ཀརྨ་པ་ལ་ཕྱག་དཔེ་ཕུལ་བ་དེ་དཔེ་མི་སྲིད་ཁག་ཁག་ང་རང་ཚོ་ཡིན་ན་ནི་དཔེ་མི་སྲིད་ད་དབང་པོ་རྟུལ་པོ་ཡོད་དུས་སྐབས་སུ་ཡང་ནས་ཡང་དྲི་བ་ཡང་མང་པོ་ཅིག་སླེབས་ཡོང་གི་འདུག་གོ་ཡང་ཚུལ་ཡང་དཔེ་མི་སྲིད་དཀའ་ལས་ཁག་པོ་འདུག་ཡིན་ན་ཡང་རྒྱལ་བ་ཡིད་བཞིན་ནོར་བུ་རྒྱལ་དབང་ཀརྨ་པ་ལ་ཅིག་ཕྱག་དཔེ་ཕུལ་བའི་སྐབས་སུ་ནི་དཔེ་མི་སྲིད་སྟབས་བདེ་བོ་ག་རེ་ཉུང་ཉུང་ཅིག་ཁྲིད་ན་ཡང་ཕལ་ཆེར་ཚང་མ་རྒྱལ་དབང་ཀརྨ་པ་ཡིས་དགོངས་འགྲོ་གི་འདུག་ཚང་མ་མཁྱེན་འགྲོ་གི་འདུག་དཔེ་མི་སྲིད་སྟབས་བདེ་བོ་འདུག་ལབ་ནས་མང་པོ་ཅིག་ང་རང་ཚོ་ལ་ཅིག་གསུངས་གནང་སོང། དེ་ནི་དེ་ལ་སོགས་པ་ཅིག་བྱེད་པའི་སྐབས་སུ་ང་རང་ཚོ་ཡང་དེ་ནི། རིན་པོ་ཆེ་གཅིག་པུ་ལ་མ་ཡིན་པར་རྒྱལ་དབང་ཀརྨ་པ་ལ་ཡང་དད་པ་ཆེར་སྐྱེ་བ་དང་དེ་ནི་དེ་གཅིག་པུ་མ་ཡིན་པ་དང། སྤྲུལ་སྐུ་ཡི། ད་ལྟ་རིག་གཞུང་ལ་ཡང་ང་རང་ཚོ་ཡོད་དོ་དད་པ་སྐྱེ་བ་དང་དེ་ནས་མཚམས་རེ་ང་རང་ཚོ་དང་མི་དཀྱུས་མ་འདྲ་བོ་ཅིག་ཡིན་དུས་སྐབས་སུ་མཚམས་རེ་ག་འདྲ་འདྲ་བོ་ཅིག་ཡིན་ནམ་ན་ཡང་ཅིག་བསམ་གྱི་འདུག་དེ་ཡིན་ན་ཡང་དེ་སྐབས་སུ་སྐྱབས་རྗེ་རིན་པོ་ཆེ་ཀྱིས་རྒྱལ་དབང་ཀརྨ་པ་ལ་དད་པ་བྱེད་སྟངས་དང། རྒྱལ་དབང་ཀརྨ་པ་ཀྱིས་ཡང་དེ་ནས་སྐྱབས་རྗེ་རིན་པོ་ཆེ་ལ་དད་པ་གནང་སྟངས་དང། ཕྱག་དཔེ་ཉུང་ཉུང་ཅིག་ཕུལ་ན་ཡང་ཆ་ཚང་མཁྱེན་པ་ལ་སོགས་པ་དག་གི་མཛད་པ་དེ་ཚོ་ཅིག་ང་རང་ཚོ་གི་ཡང་མཇལ་བའི་སྐབས་སུ་ང་རང་ཚོ་ཡང་དཔེ་མི་སྲིད་ཀི། དེ་ནི་དད་པ་དང་སྤྲོ་བ་དང་དེ་ནི་ཆ་ཚང་ཅིག་གི་ཡིན་དགོས་འདུག་དེ་ནི་ང་རང་ལ་ཡང་དེའི་སྐབས་སུ་དཔེ་མི་སྲིད་ཕན་ཐོགས་ཆེན་པོ་འདྲ་བོ་ཅིག་བྱུང་སོང། དེ་ནི་སྐྱབས་རྗེ་རིན་པོ་ཆེ་ཡང་དགུང་ལོ་ཆེན་པོ་ཡིན་ན་ཡང་དེ་འདྲའི་གི་འོ་བརྒྱལ་གནང་ནས་ད་ལྡི་ལི་ནས་ཕ། ལམ་ཁ་ཡག་པོ་མེད་ན་ཡང་ཆུ་ཚོད་བཅུ་གཅིག་བཅུ་གཉིས་ཅིག་ཕར་རྒྱུད་སྟོད་ལ་ཕེབས་རྒྱུད་སྟོད་ལ་ཕྱག་དཔེ་དེ་ཚོ་ཕུལ། དེ་ནས་མཐུན་རྐྱེན་དེ་ཚོ་འབྲིང་འབྲིང་འདྲ་བོ་ཞིག་ཡོད་རེད་དེ་ཡིན་ནའི་རིན་པོ་ཆེ་གིས་དེ་འདྲའི་སྐོར་ལ་གང་ཡང་ཅིག་གསུངས་མ་སོང་དེ་ནས་དེའི་བྱས་ཙང་བྱས་ཡོངས་འཛིན་རིན་པོ་ཆེ་དང་རྒྱལ་བ་ཀརྨ་པ་དང་ཁོང་རྣམ་པ་ཆ་ཚང་ལ་དཔེ་མི་སྲིད་དད་པ་ཆེར་ཆེར་ང་རང་ཡང་དེ་འདྲའི་འདྲ་བོ་ཅིག་སྐྱེས་སོང་དེ་ནས་ཁོང་རྣམ་པ་ལ།

ཕྱི་རྒྱལ་ཁག་ལ་ཡང་ཆོས་ཚོགས་ཅིག་བཙུགས་བ་དང་དེ་ནི་ཁོང་རྣམ་པ་དཔེ་ཁོ་རང་དཔེ་ཁོ་རང Beginner Level འདྲ་བོ་ཅིག་ཡིན་དེ་སྐབས་སུ་ད་ད་ལྟ་འདྲ་བོ་ཡིན་ན་ནི་ཁོང་རྣམ་པ་མང་ཆེ་ཡག་པོ་འདྲ་བོ་ཅིག་གོ་གི་ཡོད་རེད་ཡིན་ནའི་དེ་སྐབས་སུ་ནི་དཔེ་ཁོ་རང་སྔོན་འགྲོ་ནང་ནས་ཡང་སྔོན་འགྲོ་འདྲ་བོ་ཅིག་ཡིན་དེ་སྐབས་སུ་བྱས་ཙང་ད་ཅིག་འགོ་བཙུགས་དེ་སྐབས་སུ་དཔེ་མི་སྲིད་འོ་བརྒྱལ་ཆེན་པོ་འདྲ་བོ་ཅིག་བྱུང་ཡོད་རེད་དེ་ཡིན་ནའི་རིན་པོ་ཆེ་གི་ཡང་ནས་ཡང་དུ་ཕར་ཕྱི་རྒྱལ་ཁག་ལ་ཡང་ལོ་རྟག་པ་རེ་བཞིན Program འདྲ་བོ་ཅིག་མཛད་ནས་དེ་ནི་ཉི་མ་བདུན་གྱི་མཛད་རིམ་འདྲ་བོ་དང་བདུན་ཕྲག་གཅིག་གི་མཛད་རིམ། བདུན་ཕྲག་གཉིས་ཀྱི་མཛད་རིམ་འདྲ་བོ་དང་དེ་ཡང་ཟླ་བ་གཅིག་གི་མཛད་རིམ་འདྲ་བོ་མང་པོ་ཅིག་བཟོས་ནས་དེ་ཁོང་རྣམ་པ་ལ་ཕྱག་དཔེ་དེ་ཚོ་ཆ་ཚང་ཡང་གྲ་སྒྲིག་བྱེད་ཡག་དཔེ་མི་སྲིད་དཀའ་ལས་ཁག་པོ་འགྲོ་གི་ཡོད་རེད་དེང་སང་ཡིན་ན་ནི་ང་རང་ཚོ Internet བརྒྱུད་ནས་ག་རེ་རེ་ཡིན་ན་ཡང་དཔེ་ཆ་ག་རེ་ཅིག་འཁྲིད་དགོས་བསམ་ན་ཡང་ཨིན་ཇིའི་ཐོག་ལ་བསྒྱུར་ཚར་བ་འདྲ་བོ་དང French སྐད་ལ་བསྒྱུར་ཚར་བ་འདྲ་བོ་ཅིག་ཡོད་རེད་དེ་ཡིན་ན་དེ་སྐབས་སུ་དེ་འདྲ་བོ་ཅིག་ཡོད་མ་རེད་བྱས་ཙང་དང་པོ་ནི་གཞི་བཙུགས་དེ་སྐབས་སུ་དཔེ་མི་སྲིད་འོ་བརྒྱལ་འདྲ་བོ་ཅིག་བྱུང་ཡོད་རེད་དེ་ཡིན་ན་རིན་པོ་ཆེ་གི་དཔེ་མི་སྲིད་འོ་བརྒྱལ་གནང་དེ་ནི་རིན་པོ་ཆེ་ཙམ་མ་ཡིན་པར་བླ་ཆེན་མང་པོ་ཅིག་ཕེབས་ནས་དཔེ་མི་སྲིད་འོ་བརྒྱལ་གནང་ཡོད་རེད་དེ་ནི་དེ་ལ་བརྟེན་ནས་དེ་ནི་དེང་སང་ང་རང་ཚོ་ད་ང་འདྲ་བོ་ཅིག་ཡིན་ན་ཡང་འདྲ་དེ་ནི་བླ་མ་གཞན་པ་རྣམ་པ་ཡང་ཕྱི་རྒྱལ་ཁག་ལ་འགྲོ་བའི་སྐབས་སུ་དཔེ་མི་སྲིད་སྟབས་བདེ་བོ་ག་རེ་ཡིན་ན་ཡང་དེ་ནི་ཆོས་ཚོགས་ཡང་གྲ་སྒྲིག་ཡོད་པ་དཔེ་ཆ་དེ་ཚོ་ཡང་གྲ་སྒྲིག་ཡོད་པ་སྐད་རིགས་ག་རེའི་ཐོག་ལ་ང་རང་ཚོ་གི་ཕྱག་དཔེ་ཕུལ་ན་ཡང་དཔེ་ཆ་དེ་ཚོ་ཆ་ཚང་དབྱིན་ཇིའི་སྐད French Spanish། རྒྱ་སྐད། Japanese ག་རེའི་ཐོག་ལ་ཆ་ཚང་གྲ་སྒྲིག་ཡོད་པ་དེ་དག་སྔོན་མ་བླ་མ་རྣམ་པ་གི་མཛད་འཕྲིན་ལ་བརྟེན་ནས་བྱུང་བ་རེད་དེ་ནི་ད་ད་ལྟ་འདྲ་བོ་ཡིན་ན་ནི་ང་རང་ཚོ་ཕལ་ཆེར་རྒྱལ་ཁབ་སུམ་ཅུ་ལྷག་ཙམ་ལ་དེ་ནི་ང་རང་ཚོ་གི་ཆོས་ཚོགས་དང་དགོན་པ་དང་དེ་འདྲ་ཅིག་ཡོད་རེད་དམིགས་བསལ་གི་དེ་ནང་ནས་ད་ང་རང་ཚོ། Canada ལ་ང་རང་ཚོ་དགོན་པ Vancouver ལ་དེ་ནི་སློབ་མ་མང་པོ་ཅིག་འཛོམས་དེ་ནི་དེ་ལ་བླ་ཆེན་ཁག་མང་པོ་ཅིག་ཡང་ཕེབས་དེ་ནི་བྱིན་གྱིས་བརླབས་བཀའ་ཆོས་གནང་བཀའ་དབང་གནང་དེ་འདྲ་བྱུང་ཡོད་རེད་དེ་ནི་དེ་དང་མཉམ་དུ་ང་རང་ཚོ་ཨ་རི་ལ་ཡང་སྒྲུབ་ཁང་དང་ད་བཀའ་བརྒྱུད་ལུགས་སྲོལ་ལྟར་དུ་ལོ་གསུམ་ཕྱོགས་གསུམ་གྱི་སྒྲུབ་ཁང་ཅིག་ཡང་བཙུགས་གནང་ཡོད་རེད་དེ་ལ་ཡང་དེ་ནི། མཚམས་བཞུགས་མཁན་མང་པོ་ཞིག་ཡོད་རེད། དེ་ནི་ད་ལྟ་བལ་ཡུལ་འདྲ་བོ་ཡིན་ན་ཡང་དེ་ནི་ཁྱེད་རྣམ་པ་མང་པོ་ཞིག་གཟིགས་མྱོང་འདྲ་བོ་ཅིག་ཡོད་རེད་ཨ་ཧྥི་རི་ཀ་ནས་སྤུ་གུ་ཆུང་ཆུང་དེ་ཚོ་དེ་ཚོ་ཁྲིད་ཡོང་དེ་ནི་ཁོང་རྣམ་པ་གིས་ཕྱག་དཔེ་དེ་ཚོ་གཟིགས་དེ་ནི་དེང་སང་གཞུང་ཆེན་བཀའ་པོད་ལྔ་གི་རྩ་བ་ལ་སོགས་པ་ཆ་ཚང་བློ་ལ་ཟིན་ནས་དེ་ནི་རྩོད་པ་ཡང།

དེ་ནི་སློབ་གྲྭ་དེ་གཉིས་ཐམ་པ་ཡོད་རེད། དེ་ནི་སྨན་ཁང་ཡང་གཉིས་ཐམ་པ་ཡོད་དེ་ནི་དེ་སྨན་ཁང་གཉིས་ཀར་དེ་ནི་རིན་མེད་ཀྱི་སྨན་ཁང་ཡིན། དེ་ནི་རྒྱ་གར་འདྲ་བོ་ལ་ཡིན་ན་ནི་ང་རང་ཚོ་དགོན་པ་གཉིས་ཐམ་པ་ཡོད་གཅིག་དེ་ཝ་ར་ཎ་སི་ལ་གཅིག་གཅིག་དེ་ཕུ་ལ་རི་ལ་ཡོད། དེ་ནི་འབྲུག་ལ་དགོན་པ་གཅིག་ཡོད་དེ་ནི་དེ་དང་མཉམ་དུ་དེ་ནི་ཕྱི་རྒྱལ་ཁག་ལ་ད་ང་རང་ཚོ་ཆ་ཚང་བརྩིས་པའི་སྐབས་སུ། ཆོས་ཚོགས་དང་དགོན་པ་ཆ་ཚང་བརྩིས་པའི་སྐབས་སུ། སུམ་ཅུ་མ་ཟིན་ཙམ་འདྲ་བོ་ཅིག་ལ་ཡོང་གི་འདུག་ཨ་རི་དང་ཀེ་ན་ཌ་དང་ཧོང་ཀོང། མ་ལེ་ཤི་ཡ། ཏའེ་ཝན།

དམིགས་བསལ་གྱི་ད་ད་ལྟ་ང་རང་ཚོ་གནང་བཞིན་པ་དེ་ནི་ད་ད་ལྟ་གཙོ་བོ་འདྲ་བོ་དེ་ཁ་སང་སྔོན་མ་བར་དུ་ཞུགས་འབུལ་འདི་ལ་རང་ང་རང་ཚོ་ད་ཆ་ཚང་འབད་བརྩོན་འདྲ་བོ་ཅིག་གནང་བ་ཡིན། དེ་ནས་དེ་ཡང་སྟབས་བདེ་བོ་འདྲ་བོ་ཅིག་བྱུང་སོང་གང་ཡིན་ཟེར་ན། རྒྱལ་དབང་ཀརྨ་པ་གིས་ཐད་ཀར་ང་རང་ཚོ་ལ་ག་རེ་གནང་དགོས་ཀྱི་ཡོད་པ་དེ་ད་གལ་ཆེ་ཡག་ཁག་དེ་ཚོ་ཆ་ཚང་དཔེ་མི་སྲིད་སྟབས་བདེ་བོ་འདྲ་བོ་བྱུང་སོང་ཆ་ཚང་རྒྱལ་དབང་ཀརྨ་པ་ལ་ཞུ་རྒྱལ་དབང་ཀརྨ་པ་གིས་ང་རང་ཚོ་ལ་ད་དེ་འདྲ་དེ་འདྲ་ཅིག་བྱེད་དགོས་རེད་ལབ་ནས་བཀའ་གནང་དེ་ནི་དེ་དང་མཉམ་དུ་དེ་ནི། བྱམས་མགོན་སི་ཏུ་རིན་པོ་ཆེ་དང་རྒྱལ་ཚབ་རིན་པོ་ཆེ་ཁོང་རྣམ་པ་ལ་ཡང་ཞུ་ཁོང་རྣམ་པ་གིས་ཡང་དེ་འདྲའི་བཀའ་གནང་ཞུགས་འབུལ་སྐབས་སུ་ཆ་ཚང་དཔེ་མི་སྲིད་སྟབས་བདེ་བོ་འདྲ་བོ་ཅིག་བྱུང་སོང། དེ་ནི་དེ་དང་མཉམ་དུ་ད་ང་རང་ཚོ་གདུང་རྟེན་མཆོད་རྟེན་ཅིག་བཞེངས་ཡ་འཆར་གཞི་འདྲ་བོ་ཅིག་ཡིན་དེ་ནི་དེ་ལ་ད་ལྟ་ང་རང་ཚོ་གིས་འབད་བརྩོན་འདྲ་བོ་ཅིག་གནང་དང་གནང་བཞིན་པ་ཡིན་དེ་ནི་དེ་མ་ཡིན་པ་ནི་དེ་ནི་སྔོན་མ་ང་རང་ཚོ་སྐྱབས་རྗེ་རིན་པོ་ཆེ་རང་གིས་ད་ཆ་ཚང་ཕྱག་བཏབ་གནང་ཡོད་རེད་བཤད་གྲྭ་སྒྲུབ་ཁང་དེ་ནས་ཕྲུ་གུ་ཆུང་ཆུང་ཆེད་དུ་སློབ་སྦྱོང་ལ་སོགས་པ་ཆ་ཚང་ད་དེ་ག་རང་ང་རང་ཚོ་མུ་མཐུད་ནས་གནང་ཡ་འཆར་གཞི་ཡིན་མ་གཏོགས་དེ་ནས་གསར་པ་ཡང་དེ་དེང་སང་ཡིན་ན་མཚམས་མཚམས་ད་ཅིག་ང་རང་ཚོ་ཕྱི་ལོགས་ལ་ཅིག་གཟིགས་པའི་སྐབས་སུ་དེ་ནས་ཡང་རྒན་པ་ཞིག་གིས་གནང་ཚར་བའི་རྗེས་སུ་དེ་ནས་ཡང་ལོ་ཆུང་བ་ཅིག་དེ་གོ་གནས་ལ་ཅིག་སླེབས་པའི་སྐབས་སུ་ད་སྔོན་མ་དེ་འགྲིག་གི་མི་འདུག་ལབ་ནས་གསར་པ་མང་པོ་ཅིག་བསྒྱུར་བ་གཏང་ཡ་ལ་སོགས་པ་མང་པོ་ཅིག་ང་རང་ཚོ་གིས་མཐོང་གི་ཡོད་རེད། ཡིན་ནའི་ང་རང་ཚོ་ནས་དེ་འདྲའི་གང་ཡང་དམིགས་བསལ་བྱེད་ཡ་འཆར་གཞི་ཡང་མེད་དེ་ནི་སྔོན་མ་རུ་སྐྱབས་རྗེ་རིན་པོ་ཆེ་གི་གང་ང་ཕྱག་བཏབ་པ་ག་རེ། སྒྲིག་ཁྲིམས་ལ་སོགས་པ་ག་རེ་བཟོ་གནང་བ་དེ་ག་རང་མུ་མཐུད་ནས་ང་རང་ཚོས་བྱས་དང་བྱེད་བཞིན་པ་ཡིན། དེ་ནི་གཙོ་བོ་འདྲ་བོ་དེ་ག་རེ་སྟབས་བདེ་བོ་འདྲ་བོ་ཞིག་འདུག་ལབ་ན་དེ་ནི་སྔོན་མ་ད་ཕལ་ཆེར་ལོ། ཉི་ཤུ་ཙམ་རེད་སོང་ང་རང་ཚོ་ཟླ་བ་རེ་རེ་ལ་རྒྱ་གར་དང་བལ་ཡུལ་ལ་སོགས་པ་ལ་ང་རང་ཚོ་སྐྱབས་རྗེ་རིན་པོ་ཆེ་གིས་ཕྱག་བཏབ་པའི་དགོན་པ་གྲྭ་པ་ཨ་ནེ་དེ་ནས་སློབ་གྲྭ་ལ་སོགས་པ་ཆ་ཚང་གི་ད་འགན་འཛིན་དང་ལས་བྱེད་རྒན་པ་རྣམ་པ་ཆ་ཚང་ང་རང་ཚོ་ཟླ་བ་རེ་རེ་ལ་བོད་ཟླ་ལྟར་དུ་དེ་ནས་ཚེས་པ་དྲུག་ལ་ང་རང་ཚོ་རྟག་པར་ཅིག་འཛོམས་གནང་གི་ཡོད་རེད་དེ་ཡང་མུ་མཐུད་ནས་ང་རང་ཚོ་འཛོམས་དེ་ནས་ག་བ་ནས་ང་རང་ཚོ་སྐྱོན་བྱུང་བ་དང། ང་རང་ཚོ་དེ་ཚོགས་འདུའི་མིང་ལ་ལེགས་བཅོས་ཚོགས་འདུ་འདྲ་བོ་ཅིག་ལབ་ཀྱི་ཡོད་རེད་དེ་ནི་ལེགས་བཅོས་ལབ་དུས་སྐབས་སུ་ད་ནོར་བ་དེ་ཚོ་ཆ་ཚང་བཅོས་ཡ་ཐབས་ཤེས་འདྲ་བོ་ཅིག་བཏང་ནས་དེ་ནི་ལས་བྱེད་རྣམ་པ་ཆ་ཚང་ལ་ཐོབ་ཐང་ཡོད་པ་བྱས་དེ་ནི་ང་རང་ཚོ་ཆ་ཚང་མཉམ་དུ་འཛོམས་དེ་ནི་སྐྱོན་ག་རེ་ག་བ་ནས་རེད་ཀྱི་ཡོད་པ་དང་ག་བ་ལ་ང་རང་ཚོ་དེ་ཡར་རྒྱས་གཏང་དགོས་ཀྱི་ཡོད་པ་ཆ་ཚང་ང་རང་ཚོ་ཚོགས་འདུ་འདྲ་བོ་ཅིག་ཚོགས་དེ་ནི་དེ་དེ་དཔེ་མི་སྲིད་ཕན་ཐོགས་ཆེན་པོ་འདྲ་བོ་ཅིག་འདུག་དེ་ཡང་ང་རང་ཚོ་མུ་མཐུད་ནས་བྱས་དང་བྱེད་བཞིན་པ་ཡིན་དེ་ནི་དེ་ལ་ང་རང་ཚོ་ག་རེ་བྱེད་དགོས་ཀྱི་ཡོད་པ་དེ་ད་ལས་བྱེད་རྣམ་པ་ཆ་ཚང་ཨང་ཀི་གསུང་ཡོང་གི་ཡོད་རེད་དེ་ནི་དེ་དེ་དཔེ་མི་སྲིད་ཕན་ཐོགས་ཆེན་པོ་འདྲ་བོ་འདུག་དེ་ནི་དེ་ག་རང་མུ་མཐུད་ནས་ད་དམིགས་བསལ་གྱི་གསར་པ་འདྲ་བ་ནི་ད་འདྲ་པར་གང་ཡང་བྱེད་ཡ་ཆ་ཞིག་མེད་དེ་ནི་ཡིན་ན་ཡང་ད་སྔོན་མ་རིན་པོ་ཆེ་གི་ཕྱག་བཏབ་པ་དེ་ཚོ་ང་རང་ཚོ་གང་ཐུབ་ཐུབ་མུ་མཐུད་ཡ་ཡི་ཆ་ཞིག་འདྲ་བོ་ཡིན་དེ་ནི་དེ་ག་རང་ད་ལྟ་ང་རང་ཚོ་གྲྭ་བ་རྒན་པ་དང་ཨ་ནེ་རྒན་པ་རྣམ་པ་གི་ཡང་དེ་ག་རང་གསུང་ཡོང་གི་འདུག་དེ་ནི་སྔོན་མ་རིན་པོ་ཆེ་གི་ཕྱག་བཏབ་པ་དེ་ཚོ་ང་རང་ཚོ་གི་མ་ཉམས་པ་ཅིག་ད་ཡར་རྒྱས་ཅིག་བཏང་མ་ཐུབ་ན་ཡང་དེ་ནི་དེ་ག་རང་མུ་མཐུད་ནས

ཅིག་འཛོམས་དེ་ཡང་དམིགས་བསལ་གྱིས་ང་རང་ཚོ་ད་ཁྲ་འགུ་དགོན་པ་ལ་བླ་ཆེན་བཞི་འདྲ་བོ་ཞིག་ཡོད་དེ་ནང་ནས་ད་ལྟ་བོད་ནས་ཕ་ཡུལ་ནས་སྤྲུལ་སྐུ་བློ་གྲོས་ཉི་མ་རིན་པོ་ཆེ་དེ་ཕེབས་དེ་ནས་ང་རང་ཚོ་འབྲུག་ནས་ཟུར་རི་སྤྲུལ་སྐུ་དེ་ཕེབས་དེ་ནས་དེ་དང་མཉམ་དུ་ང་རང་ཚོ་དགོན་པ་གི་ད་སྒྲུབ་དཔོན་དང་མཁན་པོ་དང་ཕྱག་མཛོད་དང་ང་རང་ཚོ་ནས་གྲྭ་བ་རྒན་པ་རྣམ་པ་ཆ་ཚང་ཅིག་འཛོམས་དེ་ནས་ང་རང་ཚོ་གྲོས་འདྲ་བོ་ཅིག་བྱས་པ་ཡིན་དེ་ནས་ང་རང་ཚོ་གི།

ཐག་ཆོད་པ་ཡིན་ད་འདི་ནི་རོབ་ཙམ་འདྲ་བོ་ཅིག་མ་གཏོགས་འདི་ནི་ཡང་དཔེ་མི་སྲིད་རྒྱས་པ་འདྲ་བོ་ཅིག་ནས་འདི་ནི་ང་རང་ཚོ་གྲོས་འདྲ་བོ་ཅིག་བྱེད་ཡག་འདྲ་བོ་ཅིག་གང་ཡང་བྱུང་མ་སོང། ཡིན་ན་ཡང་འདི་ནི་ང་རང་ཚོ་རྒྱལ་དབང་ཀརྨ་པ་ཀི་ལམ་སྟོན་འོག་ལ་རྒྱལ་དབང་ཀརྨ་པ་ཀི་ག་རེ་ངོས་འཛིན་གནང་ན་ག་འདྲས་ངོས་འཛིན་གནང་ན་དེ་ག་རང་ལ་ང་རང་ཚོ་ངོས་ནས་དེ་ག་རང་ང་རང་ཚོ་ད་ཁྲ་འགུ་རིན་པོ་ཆེ་ཀི་སྐུ་ཕྲེང་བཅུ་པ་ལ་ངོས་འཛིན་གནང་ཡག་འདི་འདི་ང་རང་ཚོ་ཐག་ཆོད་པ་འདྲ་བོ་ཅིག་ཡིན།

ད་དམིགས་བསལ་ཞལ་ཆེམས་འདྲ་བོ་ཅིག་དེ་ད་སྔོན་མ་རིན་པོ་ཆེ་གིས་ང་རང་ཚོ་དུས་རྒྱུན་དེ་རང་གསུང་སྡོད་ཀྱི་རེད་ད་གཙོ་བོ་འདྲ་བོ་དེ་ང་རང་ཚོ་གང་ཐུབ་ཐུབ་ཆོས་ཉམས་ལེན་བྱེད་ཡ་དེ་རང་བྱེད་དེ་ནི་དེ་མ་ཡིན་པ་དེ་ནི་ད་ལྟ་བར་དུ་གང་ཕྱག་བཏབ་པ་དེ་དེ་ག་རང་མུ་མཐུད་ནས་ད་དེ་ལ་ང་རང་ཚོ་འཇིག་རྟེན་པའི་བསམ་བློ་ལྟར་དུ་མ་ཡིན་པ། དེ་ནི་ང་རང་ཚོ་ཆོས་རང་ཡིན་བསམ་ནས་དེ་ནི་ཞབས་ཕྱི་ཅིག་ཞུ་ན་ཡང་དེ་ནི་སོ་སོ་ཡི་གི་སྙན་གྲགས་ལ་སོགས་པ་ཆེད་དུ་མ་ཡིན་པ། བླ་མ་ཅིག་ཡིན་ན་ཡང་སོ་སོ་བླ་མ་རང་ཕྱག་ལས་ཅིག་གནང་དེ་ནི་གཞན་པ་དམིགས་བསལ་གང་ཡང་འདྲ་མི་འདྲ་ཅིག་མ་གནང་ལབ་ནས་མང་པོ་ཅིག་བཀའ་གནང་སོང་དེ་ནི་ཞལ་ཆེམས་ལབ་ན་ཡང་དེ་ནི་དགོངས་པ་མ་རྫོགས་གོང་ལ་ཡང་ང་རང་ཚོ་ཁ་ཤས་ཅིག་ལ་དེ་ནི་ད་ལྟ་བར་དུ་ག་རེ་ཡིན་པ་བྱས་ཙང་ཡག་པོ་འདྲ་བོ་ཅིག་རེད་བསྡད་ཀྱི་ཡོད་རེད་དེ་ག་རང་གང་ཐུབ་ཐུབ་མུ་མཐུད་ནས་གནང་རོགས་བྱས་ན་ནི། ཡང་ནས་ཡང་དུ་མང་པོ་ཅིག་གསུངས་གནང་སོང་ད་ཕལ་ཆེར་ཞལ་ཆེམས་དེ་ག་རང་ཡིན་ས་རེད་འདྲ་བོ་ཅིག་ང་རང་གི་བསམ་གི་ཡོད་དེ་ནི་ད་ལྟ་ཐོབ་ཐང་གོ་གནས་དང་སྙན་གྲགས་དང་དེ་འདྲས་ཆེད་དུ་རྒྱུགས་བསྡད་པ་འདྲ་བོ་ཅིག་མང་པོ་ཅིག་མ་གནང་ལབ་ནས་ཡང་ནས་ཡང་དུ་ང་རང་ཚོ་བླ་མ་རྒན་པ་ལ་མང་པོ་ཅིག་གསུངས་གནང་སོང་དེ་ནི་དེ་ག་རང་ད་ཕལ་ཆེར་ཞལ་ཆེམས་དེ་རང་ཡིན་ས་རེད་དེ་ནི་ང་རང་ཚོ་བླ་མས།

ལགས་སོ་ཐུགས་རྗེ་ཆེ། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་སྒྲོལ་མ་ལྷ་མོ་ལགས་དང། ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་བསྒྱུར་གྱིས་སྙན་སྒྲོན་ཞུ་མཁན་གཡུ་སྒྲོན་ལགས་དང་གུས་པ་ཚེ་དབང་དངོས་གྲུབ་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།